ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་བཅུ་དྲུག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་དགུ། རེས་གཟའ་ཉི་མའི་དགོང་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བ་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་བཅས། ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས། དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཉེ་ཆར་གསར་དུ་བདམས་ཐོན་བྱུང་བའི་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ Mike Johnson མཆོག་ལ་བོད་ཕྱི་ནང་གཉིས་ཀྱི་བོད་མིའི་ཚབ་ཞུས་ཏེ་འཚམས་འདྲི་ཞུ་གི་ཡིན་ཞེས་གསུངས་པ་དང་ཆབས་ཅིག་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀའི་ངོས་ནས་འདས་པའི་ལོ་ངོ་བཅུ་ཕྲག་ཁ་ཤས་རིང་བོད་མིའི་འཐབ་རྩོད་ལ་དུང་སེམས་མཉམ་སྐྱེད་དང་གཡོ་བ་མེད་པའི་རྒྱབ་སྐྱོར་གནང་བར་བཀའ་དྲིན་བསམ་ཤེས་དང་རྗེས་སུ་ཡི་རངས་ཞུ་གི་ཡོད་ཅེས་གསུངས་ཡོད་པ་བཅས་རྒྱལ་སྤྱིའི་གསར་འགྱུར་ཁག་དང། བཞུགས་སྒར་རྡ་རམ་ས་ལར་འཇིག་རྟེན་ཁམས་ཀྱི་རིག་པ་དང་རྣམ་པར་ཤེས་པའི་བགྲོ་གླེང་ཐེངས་བརྒྱད་པ་འཚོགས་བཞིན་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་ཡིན་རྒྱུ། མཇུག་ཏུ་ན་གཞོན་དང་ཤེས་ཡོན་ཞེས་པའི་ལེ་ཚན་ནང་ཨ་རིའི་ནིའུ་ཇར་སི་མངའ་སྡེའི་ནང་གནས་སྡོད་ཁྱད་ལས་པ་འཆི་མེད་གཡུ་སྒྲོན་ལགས་ཀྱིས། ཕོ་མོ་མཐུན་སྒྲིལ་དང་འབྲེལ་བའི་ལས་གཞི་མི་ཚེ dot com འགོ་བཙུགས་གནང་ཡོད་པར་གནད་དོན་འདིའི་ཐད་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན།

Mike Johnson མཆོག་ལ་འཚམས་འཕྲིན་བསྩལ་གནང་ཡོད་པ་དེའི་ནང་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀའི་ངོས་ནས་འདས་བའི་ལོ་ངོ་བཅུ་ཕྲག་ཁ་ཤས་རིང་ནས་བཟུང་བོད་མིའི་འཐབ་རྩོད་ལ་དུང་སེམས་མཉམ་སྐྱེད་དང་གཡོ་བ་མེད་པའི་རྒྱབ་སྐྱོར་གནང་ཡོད་པར་ང་ཚོས་ནམ་ཡང་བརྗེད་ཐབས་མེད་ལ་བཀའ་དྲིན་བསམ་ཤེས་ཞུ་གི་ཡོད། ལྷག་པར་དུ་གྲོས་ཚོགས་ཀྱི་ཚོགས་གཙོ་ལྕམ Nancy Pelosi དབུ་ཁྲིད་འོག་བོད་མི་ཚོར་གདོང་ལེན་བྱེད་དགོས་པའི་གནད་དོན་ཐོག་རྒྱབ་སྐྱོར་ཤུགས་ཆེ་གནང་ཡོད་པར་ཡང་ང་ཚོས་བཀའ་དྲིན་རྗེས་དྲན་ཞུ་གི་ཡོད་སྐུ་ཉིད་ཀྱི་དབུ་ཁྲིད་འོག་མུ་མཐུད་ནས་ང་ཚོའི་འཐབ་རྩོད་ལ་རྒྱབ་སྐྱོར་སྔར་ལས་ལྷག་པ་ཡོང་བའི་རེ་བ་ཞུ་གི་ཡོད་ཅེས་བཀོད་པ་དང་ཆབས་ཅིག་ད་རེས་ཁོང་གྲོས་ཚོགས་ཀྱི་ཚོགས་གཙོར་བདམས་ཐོན་བྱུང་བར་བོད་ཕྱི་ནང་གཉིས་ཀྱི་བོད་མིའི་ཚབ་ཞུས་ཏེ་འཚམས་འདྲི་ཞུ་གི་ཡིན་ཞེས་ཞུས་ཡོད་པ་རེད། སྤྱིར་བཏང་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོར་འདས་པའི་ལོ་ཤས་ནས་བཟུང་འཐུས་མིའི་གྲངས་ཚད་མང་བའི་ཆ་ནས་སྤྱི་མཐུན་ཚོགས་པའི་འཐུས་མི་ཚོགས་གཙོར་བསྐོ་བཞག་བྱུང་ཡོད་པ་དང་འདི་ཚེས་ཉི་ཤུ་རྩ་ལྔ་ཉིན་གསར་དུ་བསྐོ་འདེམས་བྱུང་བའི་སྤྱི་མཐུན་ཚོགས་པའི་ཚོགས་གཙོ Mike Johnson མཆོག་ཡི་ཤུའི་ཆོས་ལུགས་ཀྱི་ལྟ་བ་མཁྲེགས་པོར་འཛིན་མཁན་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ཀྱང་འདས་པའི་ལོ་རྒྱུས་ལ་གཞིགས་པའི་སྐབས་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀའི་ནང་ཆབ་སྲིད་ཚོགས་པ་གཉིས་ཀའི་ཚོགས་གཙོ་དང་འཐུས་མི་ཚོས་བོད་དོན་དང་ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གུས་བརྩི་ཞུ་རྒྱུ་དང་བོད་དོན་ཐོག་ཚོགས་པ་གཉིས་ཀས་རྒྱབ་སྐྱོར་འདྲ་མཉམ་གྱིས་ཞུ་བཞིན་ཡོད་པ་རེད།
བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་དང་སུད་སི་སྐུ་ཚབ་དོན་གཅོད་ལས་ཁུངས་ནས་གོ་སྒྲིག་གནང་བའི་ཇི་ནི་ཝའི་བོད་དོན་གླེང་སྟེགས་ཐེངས་ལྔ་པ་དེ་བཞིན་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་བདུན་ཉིན་མཇུག་སྒྲིལ་གནང་བཞག་ཇི་ནི་ཝའི་བོད་དོན་གླེང་སྟེགས་ཀྱི་མཇུག་སྡོམ་ཉིན་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་དང་སུད་སི་ནང་ཡོད་པའི་ཐའེ་པེ་རིག་གཞུང་དང་དཔལ་འབྱོར་སྐུ་ཚབ་ཚོགས་པའི་ངེས་སྟོན་པ་ནེ་ཀོ་ལ་སུའུ་རྣམ་གཉིས་ནས་གཙོ་སྐྱོང་གནང་བཞག། ལྷན་ཚོགས་ཐོག་ཡུ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་དང་ཨིན་ཡུལ་སྐུ་ཚབ་དོན་གཅོད་ཕོར་ཚུལ་བསོད་ནམས་ཚེ་རིང་ལགས། སྦིར་སིལ་སྐུ་ཚབ་དོན་གཅོད་བདེ་ཁང་རིག་འཛིན་ཆོས་སྒྲོན་ལགས། ཕྱི་དྲིལ་ལས་ཁུངས་ཀྱི་དྲུང་འཕར་བསྟན་འཛིན་ལེགས་བཤད་ལགས་དང་རྣམ་རྒྱལ་ཚེ་དབང་ལགས། དེ་བཞིན་གཏམ་བཤད་གནང་མཁན་དང་བོད་དོན་རྒྱབ་སྐྱོར་བ། ས་གནས་བོད་རིགས་ཚོགས་པ་སོགས་ནས་མཉམ་ཞུགས་གནང་བཞག། ཉིན་གཉིས་ཀྱི་བོད་དོན་གླེང་སྟེགས་ཐེངས་ལྔ་པའི་བརྗོད་གཞི་ནི། རྒྱ་ནག་གི་དབང་སྒྱུར་འོག་ཏུ་ཡོད་པའི་ས་ཁུལ་ཁག་ཏུ་འགྲོ་བ་མིའི་ཐོབ་ཐང་ཉམས་རྒུད་དུ་འགྲོ་བཞིན་པའི་སྐོར་དང། རྒྱ་ནག་གཞུང་གིས་མི་རིགས་སིམ་ཡལ་གྱི་སྲིད་བྱུས་དང་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱེད་མཁན་ལ་དྲག་གནོན་བྱས་པའི་སྐོར། བོད་གཙོས་པའི་རྒྱ་ནག་གི་དབང་སྒྱུར་འོག་ཏུ་ཡོད་པའི་ས་ཁུལ་ཁག་གི་ནང། འཛུགས་སྐྲུན་ཡར་རྒྱས་ཀྱི་མིང་ཐོག་ནས་མི་སེར་སྤེལ་ཡུལ་གྱི་སྲིད་བྱུས་འཛིན་ཕྱོགས་ཀྱི་སྐོར་དང། རྒྱལ་མཚམས་ལས་བརྒལ་བའི་དྲག་གནོན་དང་རྒྱལ་སྤྱིའི་སྤྱི་ཚོགས་ནང་ལྟ་སྲུང་བྱ་རའི་སྐོར་སོགས་གླེང་གནང་ཡོད་འདུག། བོད་དོན་གླེང་སྟེགས་ཐེངས་ལྔ་པའི་ཉིན་དང་པོའི་ཉིན། རྒྱ་ནག་གི་དབང་སྒྱུར་འོག་ཏུ་ཡོད་པའི་ས་ཁུལ་ཁག་ཏུ་འགྲོ་བ་མིའི་ཐོབ་ཐང་ཉམས་རྒུད་དུ་འགྲོ་བཞིན་པའི་བརྗོད་གཞིའི་ཐོག་ཡུ་གུར་གྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་འགོ་འཛུགས་གནང་མཁན་རུ་ཤན་ཨ་བྷཱས་ལགས་དང། སོག་པོ་ནང་ཁུལ་འབྲེལ་མཐུད་ལས་ཁང་གསར་འཛུགས་གནང་མཁན་དང་ངེས་སྟོན་པ་ཌོག་ཊོར་ཤའོ་ཆིང་ལགས། བོད་ཀྱི་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་བསྟི་གནས་ཁང་གི་འགན་འཛིན་སོགས་ནས་གཏམ་བཤད་གནང་ཡོད་པ་དང། ཉིན་གཉིས་པར Hong Kong Watch ཞེས་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་གསར་འཛུགས་གནང་མཁན་དང། སྤྱི་ཁྱབ་འགན་འཛིན Benedict Roger ལགས། ཡང Citizen Lab ཞེས་པའི་ཉམས་ཞིབ་ཁང་གི་ཉམས་ཞིབ་པ་ཌོག་ཊོར Emile Dirks ལགས་དང། Tibet Action Institute ཞེས་པའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བཀྲས་མཐོང་ལྷ་སྒྲོན་ལགས་སོགས་ནས་གཏམ་བཤད་གནང་ཡོད་འདུག་ཡང་བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་ཀྱི་གོ་སྒྲིག་འོག་རྒྱལ་སྤྱིའི་རང་བཞིན་ལྡན་པའི་ཇི་ནི་ཝའི་གླེང་སྟེགས་ཐེངས་ལྔ་པའི་ཐོག་བརྗོད་གཞི་ཁག་བཞིར་བགོས་ཏེ་ཉིན་གཉིས་ཀྱི་རིང་བགྲོ་གླེང་སྣ་ཚོགས་ཤིག་གནང་ཡོད་པའི་སྐོར་ལ་སུད་སི་ནས་འདི་གའི་གསར་འགོད་པ་རག་པང་ཚེ་རིང་ཕུན་ཚོགས་ལགས་ཀྱིས་བཏང་བའི་གནས་ཚུལ་དེ་གསན་རོགས་གནང།
དེ་ཡང་སྤྱི་ཟླ་བཅུ་པའི་ཚེས་ཉེར་བདུན་ཉིན་རྒྱལ་སྤྱིའི་རང་བཞིན་ལྡན་པའི་ཇི་ནི་ཝའི་གླེང་སྟེགས་ལྷན་ཚོགས་ཐོག་རྒྱ་ལོ་ལགས་ནས་རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་སྲིད་བྱུས་དེ་དག་མི་སེར་སྤེལ་ཡུལ་རིང་ལུགས་གསར་པའི་ཐབས་ཇུས་འོག་བོད་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་རྒྱུའི་གོམ་སྟབས་དེ་མགྱོགས་སུ་མགྱོགས་སུ་འགྲོ་གི་འདུག་དེ་འདྲ་སོང་ཙང་རྒྱལ་སྤྱིའི་ཁྱོན་ནས་སྔར་ལས་དོ་སྣང་དང་གཟིགས་ཞིབ་གནང་རོགས་ཅེས་དབྱིན་ཡིག་གི་ཐོག་ནས་སྒྲོག་འགྲེལ་གནང་བ་རྣམས་བོད་སྐད་རིགས་ཐོག་གུས་པ་གསར་འགོད་པར་ངོ་སྤྲོད་གནང་དོན་དུ། neocolonialism དུ་ཨིན་ཇི་ཏི་ལ་ཕུ་འདུག་ཨ། ད་དེ་ཡིན་ན་ང་རང་ཚོ་གི་དེ་བོད་པ་གནས་སྟངས་དེ་ཁ་ལོང་ནས་འོག་གནས་སྟངས་དེ་འོག་ནས་ང་ཚོ་ག་རེ་གའོ་ངོ་བོ་དེ་ག་རེ་སྒང་ན་བསྡད་ཤ་སླེབས་ཤ་འདུག་ང་ཚོ་གི་གདོང་ལེན་ག་རེ་བྱེད་དགོས་འདུག་དེ་གང་གཞུང་ལུགས་གི་སྒང་ནས་བསྡད་ཟེར་ཅིག་བསྔོག་ན་འདི་ནས་ཚོགས་ཞིག་ཚང་མ་ལ་མཉམ་དུ་ཅིག་གུ་དོག་ཡར་རྒྱས་འགྲོ་ཡ་ལ་ཕན་ཨ་བསམ། རྒྱ་ནག་གཞུང་གིས་བོད་མིའི་ཐོག་འཛིན་པའི་ཐོག་མཐའ་བར་གསུམ་གྱི་སྲིད་བྱུས་ལག་བསྟར་བྱེད་སྟངས་ཀྱི་ཚད་གཞི་ཆ་ཚང་ངོ་གསར་པའི་མི་སེར་སྤེལ་ཡུལ་རིང་ལུགས་ཆ་ཚང་ལག་བསྟར་བྱེད་བཞིན་ཡོད་ཅེས་དང། དེ་བཞིན་རྒྱལ་སྤྱིའི་རང་བཞིན་ལྡན་པའི་ཇི་ནི་བ་གླེང་སྟེགས་ནང་ཁག་བཞི་ལ་བགོས་ཏེ་གྲོས་གླེང་གནང་པའི་སྐབས་གྲོས་གླེང་ནང་མཉམ་ཞུགས་གནང་མཁན་རྡ་ས་བཞུགས་སྒར་དུ་རྟེན་གཞི་བཟུང་བའི་གཞུང་འབྲེལ་མིན་པའི་འགྲོ་བ་མིའི་ཐོབ་ཐང་ལས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ནས་གྲོས་གླེང་ནང་བྱུང་བའི་ནང་དོན་རྣམས་གུས་པ་གསར་འགོད་པར་ངོ་སྤྲོད་གནང་དོན་དུ། སྐུལ་འདེབས་ཟེར་ནས་ད་ང་ཚོས་ཨིན་ཇིའི་ནང་བཞག་ན Recommendations ཞིག་ལ་མ་འོངས་པར་ད་ང་ཚོས་ཀྱིས་རྒྱ་ནག་གཞུང་གི་འོག་ནས་མེད་ནས་ད་ཅིག་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་བཏང་ཡ་ལ་ག་རེ་ག་རེ་བྱེད་དགོས་འདུག། དེ་འདྲས་ཀྱི་ཐོག་ནས་ང་ཚོས་ཀྱིས་ད་མང་པོ་ཅིག་ཚོགས་ཆེན་འདིའི་རྒྱུ་ཆ་ཡར་ཕུལ་ཡ་དེ་འདྲས་མང་པོ་ཅིག་རག་གི་རེད་བསམ་གྱི་འདུག་གཉིས་ལྡན་ནི་ད་དེ་འདྲ་འདི་མཉམ་འབྲེལ་རྒྱལ་ཚོགས་དེ་དེའི་རྟེན་གཞིར་བྱས་པའི་ད་རྒྱལ་ཁབ་མང་པོ་ཅིག་གི་སྐུ་ཚབ་དོན་གཅོད་ཁང་དེ་འདྲ་མང་པོ་ཡོད་རེད།

དཔྱད་གཞིའི་ཡིག་ཆ་འབུལ་ལམ་ཞུ་རྒྱུའི་ཆེད་དུ་རེད་འདུག། དེ་བཞིན་ཚོགས་འདུ་སྣེ་ཁྲིད་གནང་མཁན་ཨིང་ལན་དོན་གཅོད་བསོད་ནམས་ལགས་སུ་ཚོགས་འདུ་སྣེ་ཁྲིད་གནང་པའི་བརྒྱུད་རིམ་གྱི་ཁྲོད་གཟིགས་ཚུལ་ཇི་བྱུང་བཀའ་འདྲི་ཞུས་པའི་བཀའ་ལན་དུ།
ཚང་མ་གལ་ཆེན་པོ་རེད་ཡིན་ནའི་ད་ལྟའི་དུས་ང་དང་པོ་དེ་ལ་བོད་ནང་ལ་ད་ལྟ་གཏན་འཇགས་སློབ་གྲྭའི་སྐོར་ལ་ལྷ་སྒྲོན་བཀྲས་མཐོང་ལགས་ཀྱིས་བཀའ་མོལ་གནང་སོང། དེ་ཡི་ཞེ་པོ་ཅིག་གལ་ཆེན་པོ་ད་ང་ད་ལྟའི་ལོ་གཉིས་གསུམ་ཅིག་འགྲོ་གི་ཡོད་རེད་བ་དེ་གལ་ཆེན་པོ་ཞེ་པོ་ཅིག་ཨ་ནི་དེའི་ཐོག་ལ་གནས་ཚུལ། དཔེ་རབ་དང་རིམ་པ་མང་པོ་ཅིག་གནད་དོན་མང་པོ་ཅིག་སྤུངས་ཐུབ་སོང། དེ་གཅིག་གནད་དོན་གནད་འགག་ཆེ་ཅིག་བྱས།
དེ་མིན་ཇི་ནི་བ་གླེང་སྟེགས་ཐེངས་ལྔ་པར་མཉམ་ཞུགས་གནང་མཁན་ཡོ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་སུ་གཟིགས་ཚུལ་ཇི་བྱུང་བཀའ་འདྲི་ཞུས་པའི་བཀའ་ལན་དུ། སྟོང་ཉིད་ཀྱི་གསང་སྲིད་ཇི་ནི་བ་གླེང་སྟེགས་འདི་སྐབས་ལྔ་པ་ཆགས་ཀྱི་འདུག་ད་ལྟ་གསུང་བཤད་གནང་མཁན་གྱི་ཆེད་ལས་མཁས་པ་མང་ཆེ་བ་ང་ཚོ་བོད་གཙོར་བྱས་པའི་ཡུ་གུར་རེད། ཧོང་ཀོང་གི་གནད་དོན་ཐོག་ལ་ལྷོ་སོག་པོ་ཨ་ནི་དེ་སྡེབ་སྦྱོང་ཧོང་ཀོང་གི་གནད་དོན་འདིའི་སྒང་ལ་དམིགས་བསལ་གྱིས་འགྲོ་བ་མིའི་ཐོབ་ཐང་དང་མི་རིགས་ཀྱི་རང་དབང་དང་ཐོབ་ཐང་ཐོག་ལ་སྲུང་སྐྱོབ་དང་ཐུགས་སྣང་གནང་མཁན་གྱི་ཆེད་ལས་མི་སྣ་མང་པོ་ཞིག་གདན་འདྲེན་བྱེད་བཞིན་འདུག་ཐོག་ལ་ཁོང་རང་ཚོས་ཀྱིས་ཞིབ་འཇུག་གི་གྲུབ་དོན་སྙན་ཐོ་དེ་གའི་ཐོག་ཐོག་ལ་ངོ་སྤྲོད་གནང་ཨ་ནི་དེའི་ཐོག་ལ་དོགས་འདྲི་བྱེད་གོ་སྐབས་ཡག་པོ་རེད།

མཇུག་ཏུ་ཇི་ནི་ཝ་གླེང་སྟེགས་ཐེངས་ལྔ་པ་གོ་སྒྲིག་གནང་མཁན་སུད་སི་དོན་གཅོད་ཁང་ཡིན་ཙང་དོན་གཅོད་ཀྱི་མགྲིན་ཚབ་ཆོས་བཟང་ལགས་སུ་ཚོགས་འདུ་སྔ་རྟིང་ཚང་མ་ལེགས་གྲུབ་བྱུང་མིན་བཀའ་འདྲི་ཞུས་པའི་བཀའ་ལན་དུ།
ལགས་རེད་ད། ད་རེས་དེ་ཇི་ནི་ཝ་གླེང་སྟེགས་ཐེངས་ལྔ་པ་དེ་རེད་བ་དེ་གོ་སྒྲིག་གནང་ཡ་དེ་གཙོ་བོ་དེ་ད་ང་རང་ཚོ་ད་ང་ཚོ་དོན་གཅོད་གཅིག་པུ་མ་རེད་ད་ང་རང་ཚོ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ཀྱི་ཁྱབ་ཁོངས་ཀྱི་ལས་བྱེད་དང་ཨ་ནི་ཨ་ཁོང་བཀའ་བློན་དང་ཨ་ནི་ང་རང་ཚོ་གི་དྲུང་འཕར་ལེགས་བཤད་ལགས་བསྟན་འཛིན་ལེགས་བཤད་ལགས་དང་ཚང་མས་མཉམ་རུབ་ཀྱི་ཐོག་ནས་ང་རང་ཚོའི་ཅིག་གོ་སྒྲིག་དེ་ཚགས་ཚུད་པོ་བྱས་ཡག་པོ་ཅིག་བྱུང་སོང་བསམ་བསམ་ར་རེ་བྱུང། ད་ང་ཚོ་ཉིས་སྟོང་བཅོ་བརྒྱད་ནས་ཅིག་འགོ་བཙུགས་བྱས་ད་ལྟ་ང་ཚོ་ད་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་དུས་ཏེ་ཐེངས་ལྔ་པ་ཆགས་སྡོད་སྐབས་སུ། ཇི་ནི་བ་གླེང་སྟེགས་ལས་དེ་ང་རང་ཚོའི་དོན་གཅོད་ལས་ཁུངས་ཀྱི་ད་ང་ཚོའི་ལས་གཞི་གཙོ་བོ་ཅིག་ཆགས་བསྡད་ཡོད།
རྒྱལ་སྤྱིའི་རང་བཞིན་ལྡན་པའི་ཇི་ནི་བ་གླེང་སྟེགས་ཐེངས་ལྔ་པར་མཉམ་ཞུགས་གནང་མཁན་འཛམ་གླིང་ཁྱོན་ནས་བོད་རིགས་གཙོ་བོར་གྱུར་པའི་ཡུ་གུར་དང་ལྷོ་སོག་པོ་ཧོང་ཀོང་རྒྱ་རིགས། བོད་དོན་རྒྱབ་སྐྱོར་ཚོགས་པ་བཅས་ཁྱོན་གཅིག་ཏུ་བསྡོམས་མི་གྲངས་དགུ་བཅུ་ལྷག་ཙམ་མཉམ་ཞུགས་ཀྱིས་ཕན་ཚུན་དགོངས་འཆར་སྤེལ་རེས་གནང་པའི་རྨང་གཞིའི་འོག་འབྱུང་འགྱུར་མུ་མཐུད་ལྷན་ཚོགས་གནང་རྒྱུའི་རྨང་གཞི་ཡག་པོ་བྱུང་ཡོད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ཚེ་དཔོན་གྱིས་སུད་སི་ནས།
རྣམ་པ་ཚོས་ད་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་བཞུགས་སྒར་རྡ་རམ་ས་ལར་འཇིག་རྟེན་ཁམས་ཀྱི་རིག་པ་དང་རྣམ་པར་ཤེས་པའི་བགྲོ་གླེང་ཐེངས་བརྒྱད་པ་འཚོགས་བཞིན་ཡོད་འདུག་འདིའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་ས་གནས་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན། ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་དགུ་ཉིན་བོད་མིའི་སྒྲིག་འཛུགས་ཀྱི་ལྟེ་གནས་གངས་ཅན་སྐྱིད་གཤོངས་སུ། བོད་ཀྱི་དཔེ་མཛོད་ཁང་གིས་གཙོ་འགན་བཞེས་པའི་ཐོག་རྒྱལ་ཁབ་ཕྱི་ནང་གི་ཚན་རིག་པ་དང་ནང་པའི་མཁས་དབང་རྣམས་ལྷན་ཞུགས་ཀྱིས། སྣང་ཚུལ་དང་གནས་ཚུལ་ཞེས་པའི་བརྗོད་གཞིའི་ཐོག་འཇིག་རྟེན་ཁམས་ཀྱི་རིག་པ་དང་རྣམ་པར་ཤེས་པའི་བགྲོ་གླེང་ཐེངས་བརྒྱད་པ་འདི་བཞིན་བསྐོང་ཚོགས་གནང་ཞིང་བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་སྐུ་མགྲོན་གཙོ་བོར་གདན་ཞུས་ཀྱིས་བགྲོ་གླེང་དང་འབྲེལ་བའི་གསུང་བཤད་གནང་བའི་ནང། ནང་པ་དང་ཚན་རིག་དབར་གྱི་བགྲོ་གླེང་གི་ལས་གཞི་འདི་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་རླབས་ཆེན་མཛད་འཕྲིན་གྱི་ཆ་ཤས་ཤིག་ཡིན་ཞིང། དེ་ལ་མ་འོངས་པའི་འཛམ་གླིང་གི་གནས་སྟངས་ལ་བཟང་ཕྱོགས་ཀྱི་འགྱུར་བ་གཏོང་ཐུབ་པའི་ནུས་པ་ཡོད་པར་གསུངས་ཤིང། དངོས་པོའི་གནས་ལུགས་བཤད་པའི་སྐབས་རང་ངོས་ནས་བརྟག་དཔྱད་མ་བྱས་པར

བྱས་ཙང་ངས་དེ་ནས་བྱ་བྱས་ཏེ་བསྒྲགས་ནས། ང་ཚོའི་རྡ་རམ་ས་ལ་ལ་སྤྲེའུ་མང་པོ་ཞིག་ཡོད་པ་རེད། ཁོ་ཚོས་ག་རེ་ཉེས་པ་བསགས་པ་རེད། ཁོ་ཚོའི་མི་རབས་སྔོན་མ་ཚོ་དེ་མི་ཆགས་ཚར་བ་རེད་ཁོ་ཚོ་ད་ལྟ་ཡང་མི་ཆགས་མ་ཐུབ་པ་དེ་ཁོ་ཚོ་ག་རེ་དེ་རྣམས་རྒྱབ་སྐྱོན་ག་རེ་ལྷག་ཡོད་པ་དེ་ཌར་ཝིན་གྱིས་གསུངས་ཡོད་རེད། བཀའ་འདྲི་ཞུས་པའི་སྐབས་ཡིན།

ཕལ་ཆེར་དེ་འདྲའི་གསུང་མཁན། སྟོན་པའི་ནང་ནས་ཐོག་མ་ཡིན་གྱི་རེད། གཅིག་བྱས་ན་མཐའ་མ་ཡིན་གྱི་རེད། སྤྱིར་གཞི་བདེན་པ་གཉིས་ཀྱི་གནས་ལུགས་སྐོར་ནང་པ་སངས་རྒྱས་པ་ཚོས་མི་ལོ་ཉིས་སྟོང་ལྷག་གི་རིང་སྣང་ཚུལ་དང་གནས་ཚུལ་གྱི་འགལ་སྣང་དང་དེ་ལས་བྱུང་བའི་ལོག་རྟོག་སྐོར་བགྲོ་གླེང་བྱས་དང་བྱེད་མུས་ཡིན་ལ་དེང་གི་ཚན་རིག་པའི་ཁྲོད་དངོས་པོའི་གནས་ལུགས་ཐོག་འཛིན་པའི་ལྟ་ཚུལ་མང་པོ་ཞིག་ལ་བསྒྱུར་བཅོས་གཏོང་བཞིན་པ་མ་ཟད་དབང་རྩ་ཚན་རིག་ནང་ལ་ཡང་སེམས་ཀྱི་རང་བཞིན་དང་དེའི་ཡུལ་འཛིན་ཚུལ་ཐད་གནས་ཚུལ་མང་པོ་ཞིག་གསར་རྙེད་བྱུང་དང་འབྱུང་མུས་ཡིན་པ་རེད། མདོར་ན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འདས་པའི་ལོ་ངོ་བཅུ་ཕྲག་གསུམ་ལྷག་བརྒལ་བའི་རིང་དེང་གི་ཚན་རིག་པ་དང་བཀའ་བསྡུར་བགྲོ་གླེང་གནང་བའི་རྗེས་འབྲས་སུ་ཚན་རིག་དང་ཆོས་ནི་མཐུན་ཐབས་མེད་པའི་ལྟ་ཚུལ་དེ་ལ་ཡང་འགྱུར་བ་ཤུགས་ཆེན་འགྲོ་བཞིན་ཡོད་པ་རེད། ནང་པའི་ཉམས་ཞིབ་པ་མཁས་དབང་ཧར་ཤ་ན་གྷར་ར་ཇུ་ལགས་ཀྱིས་གནའ་བོའི་རྒྱ་གར་གྱི་ལྟ་གྲུབ་ནང་བཤད་པའི་ཚད་མ་དང་མངོན་སུམ་སྐོར་ད་རེས་བགྲོ་གླེང་ཐོག་གསུང་བཤད་གནང་གི་ཡོད་འདུག། Science I think has developed. ཚན་རིག་པས་ཕྱིའི་དངོས་པོ་ཐོག་བརྟག་དཔྱད་ཞིབ་ཚགས་བྱས་ཡོད་ཀྱང་ནང་སེམས་ཀྱི་སྐོར་ནང་པའི་གཞུང་ལུགས་དེ་ཧ་ཅང་གི་གཏིང་ཟབ་པ་དང་རྒྱ་ཆེ་བ་འདུག། དེར་བརྟེན་དེང་གི་ཚན་རིག་པ་ཚོས་ཚད་རྡུལ་དངོས་ཁམས་དང་སེམས་ཀྱི་རྣམ་གཞག་སྐོར་དོ་སྣང་སླེབས་ཏེ་འགྲེལ་བརྗོད་བྱེད་བཞིན་པ་དེ་གནའ་སྔ་མོ་ནས་ནང་པའི་མཁས་པ་ཚོས་དཔྱད་པ་བྱས་ཏེ་འགྲེལ་བརྗོད་བྱས་ཟིན་ཡོད་ཅེས་འགྲེལ་བརྗོད་གནང་སོང། ཡང་བགྲོ་གླེང་གི་དམིགས་བསལ་སྐུ་མགྲོན་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་ལགས་ཀྱིས་འདི་ལྟ་བུ་ཡི་བགྲོ་གླེང་གོ་སྒྲིག་གནང་མཁན་ཚོར་བསྔགས་བརྗོད་གནང་བ་དང་སྦྲགས་ད་སྐབས་ཕྱིའི་དངོས་པོ་ཡར་རྒྱས་དང་འབྲེལ་བའི་ཚན་རིག་གཅིག་པུས་སྤྱི་སྒེར་ཚང་མར་དོན་དམ་གྱི་བདེ་སྐྱིད་བསྐྲུན་ཐུབ་ཀྱི་མེད་པར་སོང་སྟེ། འགྲོ་བ་མིའི་ཀུན་སྤྱོད་བཟང་པོ་དང་རིན་ཐང་ནི་གཙོ་བཟུང་གིས་གོང་འཕེལ་གཏོང་དགོས་གལ་ཆེ་བའི་སྐོར། གསུངས་ཡོད་པ་རེད། ཡང་ཨ་མི་རི་ཀ་རྟེན་གཞི་བྱས་པའི་དགེ་འདུན་པའི་ཆེད་དུ་ཚན་རིག་པ་ཞེས་པའི་ཚོགས་པའི་འགན་འཛིན་ཀརྨ་ཐུབ་བསྟན་ལགས་ཀྱིས་ཚོགས་པ་དེ་ཡི་དམིགས་ཡུལ་གཙོ་བོ་ནི་བོད་པའི་དགོན་སྡེ་ཁག་ནང་ཚན་རིག་སློབ་ཁྲིད་བྱ་རྒྱུ་དང་ནང་ཆོས་དང་ཚན་རིག་དབར་གྱི་བགྲོ་གླེང་གོ་སྒྲིག་གིས་ད་ལྟའི་ཆར་ལས་གཞི་མི་འདྲ་བ་དགུའི་ཐོག་ཕྱག་ལས་གནང་བཞིན་འདུག། སྤྱིར་བཏང་ང་ཚོ་གི་ལས་གཞི་མ་འདྲ་བ་ད་ལྟ་ལས་གཞི་དགུ་སུ་ཡོད། དེ་ལ་དགེ་འདུན་པའི་ཆེད་དུ་ད་ལྟ་འདི་ཚན་རིག་གི་འོག་ལ་ཨ་ནི་བཙུན་མ་རྐྱང་རྐྱང་ཡིན་པའི་གི་ཨ་ནི་ད་ལྟ་ང་ཚོ་བཙུན་མའི་སྣེ་ཁྲིད་ཟབ་སྦྱོང་ཟེར་ཡག་ཅིག་འགྲོ་བསྡད་ཀྱི་ཡོད་རེད། དེ་ག་ནང་བཞིན་ང་ཚོ Leadership Institute དུ་ད་སྣེ་ཁྲིད་རུ་ཁག་དང་པོ་གཉིས་པ་སོ་ལ་བྱེད་ད་དགེ་འདུན་ཕོ་མོ་གཉིས་ཀ་ཡོད་པའི་གི་ད་ལྟ་སྣེ་ཁྲིད་ཀྱི་རུ་ཁག་གཅིག་འགྲོ་བསྡད་ཀྱི་ཡོད་རེད་བྱས་ད་དེ་ཚོ་གཅིག་བྱས་ན་འདི་སྔོན་ལ་ཁྱེད་རང་ཚོ་རྡུལ་ཕྲན་གྱི་རྣམ་གཞག་སྐོར་ལ་ང་ཚོ་གི་བཟོས་བཞག་པའི་གི་འགྲེམས་སྟོན་དེ་འདྲས་དང་ཡང་མེད་ན་ཁོར་ཡུག་སྐོར་ལ་བཟོས་བཞག་པའི་གི་འགྲེམས་སྟོན་དེ་འདྲས་གཟིགས་མྱོང་ཡོད་ཀྱི་རེད་བྱས་ད་དེ་ཚོ་ཚང་མ་ད་ང་ཚོ་གི་ལས་གཞི་འདིའི་འོག་ལ་བཟོས་བཞག་པ་དང་དེ་ག་ནང་བཞིན་ཨ་ནེ་ང་ཚོ་བལ་ཡུལ་དང་ཨ་ནེ་འབྲུག་ལ་ཡོད་པའི་གི་ད་ནང་པའི་དགེ་འདུན་ཚོ་ལ་དམིགས་པའི་གི་ཨ་ནེ་ལས་གཞི་ལོགས་ག་ཡོད་རེད། ཡང་ཇོ་ནང་དུས་འཁོར་གྲྭ་ཚང་གི་དགེ་བཤེས་ཀུན་དགའ་ལྷུན་གྲུབ་ལགས་ནས།

ནང་པའི་མཁས་པ་དགེ་བཤེས་བློ་གྲོས་བཟང་པོ་ལགས་ཀྱིས་བློ་ཡི་བདེན་ཚུལ་དང་གནས་ལུགས་བར་གྱི་ཁྱད་པར་ཐད་ནང་པའི་ལྟ་ཚུལ། དགེ་བཤེས་ལྷག་རྡོར་ལགས་ཀྱིས་ལྟ་བ་བཀའ་རྟགས་ཀྱི་ཕྱག་རྒྱ་བཞིའི་སྐོར། དགེ་བཤེས་ཐབས་མཁས་བློ་གྲོས་ལགས་ཀྱིས་ཚད་རྡུལ་གྱི་ལྟ་བ་ཡིས་བདག་འཛིན་ཆུང་དུ་གཏོང་ཐུབ་མིན་སྐོར། དགེ་བཤེས་ངག་དབང་བསམ་གཏན་ལགས་ཀྱིས་སྣང་ཚུལ་དང་གནས་ཚུལ་བར་གྱི་སྟོང་ཆ་ཟེར་བ་ནི་ནང་པའི་ལྟ་གྲུབ་ཀྱི་རྨང་གཞི་ཡིན་པའི་སྐོར། དེ་བཞིན་བསྟན་འཛིན་རབ་དགའ་ལགས་ཀྱིས་ཚད་རྡུལ་དངོས་ཁམས་རིག་པའི་སྐོར་གཏམ་བཤད་གནང་རྒྱུ་ཡོད་པ་རེད།

ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་ཡིས་ཨ་མི་རི་ཀའི་གྲོང་ཁྱེར San Francisco ནང་ཨ་མི་རི་ཀའི་སྲིད་འཛིན་ཇོ་པཱ་ཏན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་རྣམ་གཉིས་མཇལ་འཕྲད་གནང་འཆར་ཡོད་པ་དེ་བཞིན་དེ་ཙམ་ཞི་འཇམ་ངང་ཡོང་དཀའ་བའི་སྐོར་བཤད་བཞག་དེ་ཡང་པི་ཅིང་ནས་རོས་ཀྲ་གསར་འགྱུར་ལས་ཁང་གིས་ཕྱི་ཚེས་ཉི་ཤུ་དགུ་ཉིན་གནས་ཚུལ་སྤེལ་བར་གཞིགས་ན། རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱིས་ཉེ་ཆར་ཨ་མི་རི་ཀའི་སྲིད་འཛིན་ཇོ་བྷ་ཏན་མཆོག་གིས་གཙོས་པའི་ཨ་མི་རི་ཀའི་ཆེས་མཐོའི་དཔོན་རིགས་མང་པོ་ཞིག་དང་ཐུག་འཕྲད་བྱས་པའི་རྗེས། ཡུལ་གྲུ་གཉིས་ཀྱི་དབར་འབྲེལ་བ་ཡར་རྒྱས་གཏོང་རྒྱུར་འབད་བརྩོན་བྱ་རྒྱུ་ཡིན་ཞེས་ཁོང་གིས་མོས་མཐུན་བྱས་ཡོད་པ་དང། དེ་བཞིན་རིང་མིན་ལྷན་ཚོགས་གནང་རྒྱུའི་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་གནང་ཕྱོགས་ཀྱི་གླེང་སྟེགས་ལྷན་ཚོགས་ཀྱི་ཞོར་དུ་ཨ་མི་རི་ཀའི་སྲིད་འཛིན་ཇོ་བྷ་ཏན་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་རྣམ་གཉིས་ཐུག་འཕྲད་གནང་འཆར་གྱི་ཐོག་ལམ་ལྷོངས་ཡོང་ཐབས་སུ་ཡང་འབད་བརྩོན་བྱ་རྒྱུའི་ཁས་ལེན་བྱས་ཡོད་པ་རེད། དེ་སྔ་ཨ་མི་རི་ཀའི་མཁའ་དབྱིངས་སུ་འཕུར་སྐྱོད་བྱ་བཞིན་པའི་རྒྱ་ནག་གི་གསང་བའི་ལྒང་བུ་ཞིག་ཨ་མི་རི་ཀས་གཏོར་སྐྱོན་བཏང་བའི་རྗེས་ཡུལ་གྲུ་གཉིས་ཀྱི་འབྲེལ་བ་དེ་ཇེ་སྡུག་ཏུ་ཕྱིན་ཡོད་པ་རེད། རེས་གཟའ་སྤེན་པའི་ཉིན་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་ཡིས། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་དུ་ཨ་མི་རི་ཀའི་འཐབ་ཇུས་དང་འབྲེལ་བའི་དཔོན་རིགས་ཚོ་དང་ལྷན་དུ་གྲོས་མོལ་གནང་བའི་རྗེས། རིང་མིན་ཨ་མི་རི་ཀའི་སྲིད་འཛིན་ཇོ་བྷ་དན་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་རྣམ་གཉིས་མཇལ་འཕྲད་གནང་འཆར་ཡོད་པ་དེ་བཞིན། དེ་ཙམ་ཞི་འཇམ་ངང་ཡོང་དཀའ་བའི་སྐོར་བཤད་ཡོད་འདུག། ཟླ་བ་སྔོན་མ་རྒྱ་ནག་གི་རྒྱལ་སྲུང་ལས་ཁང་གི་ངོ་ཚབ་པས་ཡུལ་གྲུ་གཉིས་ཀྱི་དབུ་ཁྲིད San Francisco ནང་ལ་མཇལ་འཕྲད་གནང་འཆར་ཡོད་པ་དེར་ལམ་ལྷོངས་ཡོང་དང་མ་ཡོང་ནི་ཨ་མི་རི་ཀའི་ལྷག་བསམ་ལ་རག་ལས་ཀྱི་རེད་ཅེས་བཤད་ཡོད་པ་རེད། རེས་གཟའ་སྤེན་པའི་ཉིན་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡིས་ཨ་མི་རི་ཀའི་དཔོན་རིགས་དང་ལྷན་དུ་རྒྱ་ནག་དང་ཨ་མི་རི་ཀའི་དམག་མིའི་དབར་གཅིག་ལན་གཅིག་འཇལ་གྱི་འབྲེལ་བ་བྱ་ཕྱོགས་དང་དངུལ་རྩིས་ཚན་རིག་དང་བཟོ་ལས་རིག་རྩལ། མ་འཛུགས་དང་ཁོར་ཡུག་ཁྲོམ་ར། དེ་བཞིན་དཀྱིལ་ཤར་ཡུལ་གྲུ་དང་ཡུཀ་རེན་གྱི་དཀའ་རྙོག་སོགས་གནད་དོན་མང་པོ་ཞིག་གི་ཐོག་ལ་གྲོས་མོལ་བྱས་ཡོད་འདུག། རྒྱ་ནག་གིས་བདེ་སྲུང་བློན་ཆེན་མེད་པའི་ཐོག་ནས་ཀྲང་ཞན། Forum། ཞེས་དམག་དོན་གྱི་གླེང་སྟེགས་འགོ་བཙུགས་ཡོད་པའི་གནས་ཚུལ་འདུག་ཁ་ས་གཟའ་སྤེན་པ་ནས་བཟུང་རྒྱ་ནག་གིས་ཀྲང་ཞན། Forum། ཞེས་དམག་དོན་གྱི་གླེང་སྟེགས་འགོ་བཙུགས་ཡོད་ཀྱང་རྒྱུན་དུ་གླེང་སྟེགས་དེ་བཞིན་བདེ་སྲུང་བློན་ཆེན་གྱིས་གཙོ་སྐྱོང་བྱེད་ཀྱི་ཡོད་པ་དང་འདས་པའི་བདུན་ཕྲག་དེའི་གཟའ་མིག་དམར་ཉིན་ལིས་ཧྲང་ཕུའུ་གནས་དབྱུང་བཏང་བ་དང་ཚབ་གསར་བསྐོ་གཞག་མེད་པའི་རྐྱེན་གྱིས་ད་རེས་གླེང་སྟེགས་འདི་བཞིན་མགོ་ཁྲིད་རིམ་པ་གཉིས་པ་དང་གསུམ་པ་ཡིན་པའི་ཀྲང་ཡུས་ཤིས་དང་ཧེ་ཝེ་ཀྲོང་གཉིས་ཀྱིས་ཕྱིའི་ཡུལ་གྲུ་ཁག་གི་བློན་ཆེན་རྣམས་མཇལ་འཕྲད་ཀྱིས་གཙོ་སྐྱོང་བྱས་ཡོད་པ་རེད། ཡང་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་ནས་གནས་ཚུལ་སྤེལ་བར་གཞིགས་ན་ཕྱི་ལོ་ཉིས་སྟོང་དྲུག་ལོར་གླེང་སྟེགས་འདི་འགོ་བཙུགས་པ་ནས་བཟུང་ཕྱིའི་ཡུལ་གྲུ་ཉི་ཤུ་རྩ་གཉིས་ཀྱི་བདེ་སྲུང་བློན་ཆེན་དང་དམག་སྤྱི་བཅུ་བཞི་མཉམ་ཞུགས་གནང་བ་ནི་གྲངས་འབོར་གྱི་ཆ་ནས་ད་རེས་མང་ཤོས་ཅིག་ཆགས་ཀྱི་ཡོད་འདུག་འོན་ཀྱང་ཐེངས་འདིའི་གླེང་སྟེགས་ཐོག་གཏམ་བཤད་གནང་མཁན་གྲས་སུ་ར་ཤི་ཡའི་བདེ་སྲུང་བློན་ཆེན་གཙོ་བོའི་གྲས་སུ་བཞག་ཡོད་པ་ལས་ཨ་རི་དང་ཧྥ་རན་སི་གཙོས་ཡུ་རོབ་ཡུལ་གྲུ་ཁག་ནས་བདེ་སྲུང་ལྷན་ཁང་གི་བློན་ཆེན་མ་ཡིན་པར་སྐུ་ཚབ་ཚོགས་ཆུང་ཆུང་ངུ་ཞིག་གཏོང་གི་ཡོད་འདུག་གླེང་སྟེགས་འདི་གོ་སྒྲིག་ཞུ་མཁན་ཀྲའོ་ཡུས་ཧྥེ་ཡིས་གླེང་སྟེགས་འདིའི་ཐོག་ནས་ང་ཚོས་ཡར་ཐོན་ཅན་གྱི་རྒྱལ་ཁབ་ཚོར་གྲང་དམག་གི་ལྟ་བ་མུ་མཐུད་འཛིན་ཏེ་ཕན་ཚུན་འགོག་རྐྱེན་བཟོ་བའི་བྱ་སྤྱོད་མི་སྤེལ་བའི་ཐབས་ཤེས་བྱེད་དགོས་རྒྱུ་གལ་ཆེན་པོ་ཡིན་པའི་འབོད་སྐུལ་ཞུ་རྒྱུ་ཡིན་ཞེས་གཏམ་བཤད་སྤེལ་འདུག། ད་རེས་ཚོགས་འདུའི་ནང་མཉམ་ཞུགས་གནང་མཁན་ད་རེས་ཚོགས་འདུའི་ནང་མཉམ་ཞུགས་གནང་མཁན་མིང་འདོན་མ་བྱས་པའི་དཔོན་རིགས་གཉིས་ཀྱིས་རི་ཊར་གསར་ལས་ཁང་ལ་ད་ལྟའི་གནས་སྟངས་ཉག་ཕྲ་བའི་སྐབས་འདིར་དཀའ་ངལ་སེལ་ཐབས་ཀྱི་གླེང་སློང་བྱེད་རྒྱུའི་གོ་སྐབས་གླེང་སྟེགས་དེའི་ཐོག་ནས་ཐོབ་རྒྱུའི་རེ་བ་དེ་ཙམ་མེད་ལུགས་གསུངས་ཡོད་པ་བཅས་གང་ལྟར་རྒྱ་ནག་ནང་དམག་དོན་དང་འབྲེལ་བའི་གླེང་སྟེགས་ཤིག་འགོ་བཙུགས་ཡོད་ཀྱང་ཕྱོགས་གཅིག་ནས་རྒྱ་ནག་རང་ཉིད་ཀྱི་བདེ་སྲུང་བློན་ཆེན་གསར་དུ་བསྐོ་གཞག་ཐུབ་མེད་པ་དང་ཕྱོགས་གཞན་ཞིག་ནས་ཕྱིའི་ཡུལ་གྲུ་མང་བས་བློན་ཆེན་རིམ་པ་མ་ཡིན་པར་ལས་བྱེད་གཤམ་འོག་ཆེད་གཏོང་བྱས་ཡོད་པ་རེད་འདུག། ཤྲི་ལང་ཀའི་ནང་ལ་རྒྱ་ནག་གིས་གསང་ཉུལ་བྱ་བའི་བློ་འཚབ་ཡོད་བཞིན་དུ་ཤྲི་ལང་ཀའི་གཞུང་གིས་རྒྱ་ནག་གི་གྲུ་གཟིངས་ཤིག་ལ་ཆུ་ཚོད་བཞི་བཅུ་ཞེ་བརྒྱད་རིང་ཡུལ་དེའི་ནུབ་ཕྱོགས་སུ་ཉམས་ཞིབ་བྱ་རྒྱུའི་ཆོག་མཆན་སྤྲད་འདུག་པ་དང་ཤྲི་ལང་ཀའི་ལྟ་རྟོག་འོག་དུས་ཡུན་དེའི་རིང་རྒྱ་ནག་གིས་རྒྱ་མཚོའི་ཚན་རིག་དང་འབྲེལ་བའི་ཐོག་ཉམས་ཞིབ་བྱ་རྒྱུ་ཡིན་པ་ཧྥ་རན་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བཞག། དེ་ཡང་ཤྲི་ལངྐའི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ Kapila Fonseka ཡིས་རྒྱ་ནག་གི་ཤིན་ཡན་དྲུག་ཞེས་པའི་ཉམས་ཞིབ་བྱ་མཁན་གྱི་གྲུ་གཟིངས་དེ་བཞིན Colombo ནང་རེས་གཟའ་ལྷག་པའི་ཉིན་སླེབས་ཡོད་པ་དང། རྒྱ་ནག་གི་ཉམས་ཞིབ་གྲུ་གཟིངས་དེར་རེས་གཟའ་ཟླ་བ་ནས་བཟུང་ཉི་མ་གཉིས་རིང་ཉམས་ཞིབ་ཀྱི་ལས་འགུལ་སྤེལ་ཆོག་པའི་ཆོག་མཆན་སྤྲད་ཡོད་པ་རེད་ཞེས་བཤད་བཞག། དེ་བཞིན་ཁོང་གིས། རྒྱ་ནག་གི་ཚན་རིག་པས་ཉི་མ་གཉིས་ཀྱི་རིང་ཉམས་ཞིབ་བྱེད་པའི་སྐབས། ཤྲི་ལངྐའི་ཚན་རིག་པས་ཀྱང། མཉམ་དུ་ལྟ་ཞིབ་བྱ་གི་རེད་ཅེས་བཤད་བཞག། རེས་གཟའ་ལྷག་པའི་ཉིན་རྒྱ་ནག་གི་གྲུ་གཟིངས་དེ་ཤྲི་ལངྐའི་ནང་འབྱོར་པའི་སྐབས། ཁྱིམ་མཚེས་རྒྱ་གར་གྱིས་གྲུ་གཟིངས་དེ་བཞིན་རྒྱ་ནག་གིས་གསང་མྱུལ་བར་བེད་སྤྱོད་གཏོང་སྲིད་པའི་བློ་འཚབ་ཡོད་པ་གསུངས་འདུག་རྒྱ་ནག་གིས་རྒྱ་གར་རྒྱ་མཚོའི་ནང་ལ་ལས་འགུལ་སྤེལ་ཡག་དེ་མང་དུ་གཏོང་བཞིན་པ་དེར་རྒྱ་གར་གྱིས་དོགས་པ་ཆེན་པོས་བློ་འཚབ་གནང་གི་ཡོད་འདུག། རྒྱ་ནག་གཞུང་འབྲེལ CGTN རླུང་འཕྲིན་ལས་ཁང་གིས། ཚན་རིག་པ་དང་ལས་མི་དྲུག་ཅུ་ཙམ་ཡོད་པའི་རྒྱ་ནག་གི་ཤི་ཡན་དྲུག་གྲུ་གཟིངས་ཡིས་ཤྲི་ལངྐའི་ནང་རྒྱ་མཚོའི་ཚན་རིག་དང་ས་གཤིས་རིག་པ། དེ་བཞིན་སྣོད་བཅུད་རིག་པ་སོགས་ཀྱི་ཐོག་ཉམས་ཞིབ་བྱ་རྒྱུ་ཡིན་པ་བཤད་བཞག། རྒྱ་ནག་གི་སྐུ་ཚབ་ཚོགས་ཆུང་ཞིག Solomon Island གླིང་ཕྲན་དུ་རྒྱལ་དོན་འཚམས་གཟིགས་ཕེབས་ཡོད་འདུག་དེ་ཡང་རྒྱ་ནག་གི་རྒྱལ་སྤྱིའི་ལས་དོན་ཚན་པའི་སྤྱི་ཁྱབ་འགན་འཛིན Guo Yezhou ཡིས། སྣེ་ཁྲིད་པའི་སྐུ་ཚབ་ཚོགས་ཆུང་ཞིག་སོ་ལོ་མོན་གླིང་ཕྲན་དུ་རྒྱལ་དོན་འཚམས་གཟིགས་ཕེབས་པ་དང་འབྲེལ་གླིང་ཕྲན་དེའི་སྲིད་བློན་མཆོག་དང་ཕྱི་སྲིད་བློན་ཆེན་ནུས་ཤུགས་བློན་ཆེན་བཅས་མཇལ་འཕྲད་གནང་འདུག་རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ནས་གནས་ཚུལ་སྤེལ་བར་གཞིགས་ན་ད་རེས་སྐུ་ཚབ་ཚོགས་ཆུང་ཁུལ་དེ་འཚམས་གཟིགས་ཕེབས་དགོས་དོན་ནི་ཡུལ་གྲུ་གཉིས་ཀའི་ཁེ་ཕན་ལ་བརྟེན་ནས་མི་དང་མིའི་འབྲེལ་བ་ཡར་རྒྱས་གཏོང་ཐབས་སུ་དམིགས་པ་ཞིག་ཡིན་ལུགས་འགྲེལ་བརྗོད་བྱས་ཡོད་པ་རེད། གོང་དུ་ཞུས་པའི་མཚོ་གླིང་དང་རྒྱ་ནག་དབར་ལོ་འདིའི་ཕྱི་ཟླ་བདུན་པའི་ནང་སྲིད་བློན་རྣམ་གཉིས་དབར་མཉམ་འབྲེལ་གྱི་ཐོག་ནས་ཆབ་སྲིད་ཀྱི་སྲིད་ཇུས་འཛིན་རྒྱུ་ཡར་རྒྱས་གཏོང་ཐབས་སུ་གྲོས་མཐུན་ཞིག་བཞག་ཡོད་འདུག་ད་རེས་རྒྱ་ནག་གི་སྐུ་ཚབ་མཚོ་གླིང་དེའི་ནང་རྒྱལ་དོན་འཚམས་གཟིགས་ཕེབས་རྒྱུའི་དུས་ཚིགས་དེ་ནི་རིང་མིན་ཨོ་སྟྲེ་ལི་ཡའི་སྲིད་བློན་མཆོག་རྒྱ་ནག་ལ་འཚམས་གཟིགས་ཕེབས་འཆར་ཡོད་པ་དང། ཨོ་སི་ཀྲེ་ལི་ཡ་དང་མཚོ་གླིང་སོ་ལོ་མོན་བར་སྲུང་སྐྱོབ་ཀྱི་འབྲེལ་བ་ཡོད་པ་དང་ཡང་དེ་ག་ནང་བཞིན་སོ་ལོ་མོན་དང་རྒྱ་ནག་གཉིས་བར་འབྲེལ་བའི་ཁ་ཕྱོགས་དེར་ཨ་མི་རི་ཀའི་ངོས་ནས་ཀྱང་བློ་འཚབ་སྐྱེ་གཞི་ཞིག་ཆགས་རྒྱུ་ཡིན་པའི་དཔྱད་ཞིབ་བྱས་འདུག།
རྣམ་པ་ཚོ་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བོད་ནང་རྒྱ་ནག་གཞུང་གིས་བོད་ཡིག་སློབ་ཚན་ཕྱིར་བསྡུ་བྱེད་བཞིན་པ་སོགས་ཀྱིས། བོད་མིའི་སེམས་ནང་ཁོང་ཁྲོ་བསླངས་པ་དང་བོད་པ་ཡིན་པའི་འདུ་ཤེས་དེ་ཇེ་ཆེར་འགྲོ་བའི་འབྲས་བུ་ལྡོག་ཕྱོགས་ནས་སྨིན་གྱི་རེད་ཅེས་ཧྥ་རན་སིའི་མི་རིགས་ཡིན་པ་བོད་ཀྱི་སྐད་ཡིག་ཆེད་མཁས་པ་ཉི་སྐུ་བདེ་ཆེན་རབ་བརྟན་ལགས་ཀྱིས་ངོས་འཛིན་གནང་གི་འདུག་ཞིབ་གསལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་ལོ་པེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། རྒྱ་ནག་གཞུང་གིས་བོད་ནང་གི་ས་ཁུལ་སྤྱི་དང་ཁྱད་པར་སི་ཁྲོན་ཞིང་ཆེན་གྱི་མངའ་ཁོངས་སུ་ཆ་བགོས་བྱས་པའི་དཀར་མཛེས་བོད་རིགས་རང་སྐྱོང་ཁུལ་དུ་འདི་ལོར་སྤྱི་ཟླ་དགུ་བའི་ནང་སློབ་འགོ་བཙུགས་པ་ནས་བཟུང་བོད་ཡིག་སློབ་འབྲིང་ཁག་ཏུ་བོད་ཡིག་གི་ཁྲིད་གཞི་ཁག་མེད་པར་བཟོས་ཏེ་ཕྱིར་བསྡུ་བྱས་པ་དང། རྔ་བ་བོད་རིགས་རང་སྐྱོང་ཁུལ་སྟེང་ལོ་ཤས་ནས་བཟུང་སྲིད་ཇུས་དེ་ལག་བསྟར་གྱི་ཚོད་ལྟ་ཐེངས་མང་བྱས་པར་ངོ་རྒོལ་གྱི་གནས་ཚུལ་ལྷག་བཞིན་པ་སོགས་ཀྱི་ཐད། བོད་ནང་མི་ལོ་ཉི་ཤུ་ལྷག་རིང་བོད་ཀྱི་སྐད་ཡིག་རིག་གཞུང་གི་ཐོག་ཉམས་ཞིབ་ཕྱག་ལས་གནང་སྟེ། བོད་ཀྱི་སྐད་བརྡ་རིག་པ་གི་ཆེད་ལས་མཁས་པ་ཡུ་རོབ་ཧྥ་རན་སི་ནས་ཡིན་པ་སྐུ་ཞབས་ནི་ཁོ་ལ་སི་ཁྲིར་ནེ་ཏྲི་ལགས་ནས། རྒྱ་ནག་གཞུང་གིས་བོད་ཡིག་སློབ་གྲྭ་མང་པོ་སྒོ་བརྒྱབ་པ་དང་སློབ་ཚན་ཕྱིར་བསྡུ་བྱེད་བཞིན་པ་སོགས་ནི། རྒྱ་ནག་གུང་ཁྲན་ཏང་རང་གི་ལྟ་བ་དེར་རྒྱབ་འགལ་ཆགས་ཏེ་བོད་ཀྱི་ཤེས་རིག་རྩ་མེད་བཟོ་མི་ཐུབ་པ་མ་ཟད། དོན་གྱིས་སྲིད་ཇུས་དེས་བོད་མིའི་སེམས་ནང་ཁོང་ཁྲོ་བསླང་བ་དང། རྒྱ་མིའི་ཤེས་རིག་ལ་མི་དགའ་བར་བོད་པ་ཡིན་པ་གི་འདུ་ཤེས་ཇེ་ཆེར་འགྲོ་རོགས་ཀྱི་འབྲས་བུ་ལྡོག་ཕྱོགས་ནས་སྨིན་གི་རེད་ཅེས་འགྲེལ་བརྗོད་གནང་གི་འདུག། གུང་ཁྲན་ཏང་གིས་ལོ་གཅིག་སྟོང་དེ་སློབ་གྲྭ་སྒོ་བརྒྱབ་པ་ཡིན་ན་བོད་ཀྱི་ཤེས་རིག་རྩ་མེད་བཏང་ཡ་ཡོད་མ་རེད། ཡིན་ན་ཡང་མིའི་ཁོང་ཁྲོ་ལང་ཡ་མིའི་རྒྱ་མིའི་ཤེས་རིག་ལ་མ་དགའ་ཡ་དེ་ཤུགས་ཆེ་རུ་ཆེ་རུ་འགྲོ་གི་རེད། དེ་བོད་པ་ཡིན་པའི་དེ་འདུ་ཤེས་ཤུགས་ཆེ་རུ་འགྲོ་གི་རེད་དེ་ལས་ལྡོག་ཕྱོགས་ཁོ་རང་གི་འབྲས་བུ་ཟད་དེ་ཁོ་རང་གི་ལྡོག་ཕྱོགས་ཡོང་གི་རེད། རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་འབོར་ཆེན་བཅའ་སྡོད་དུ་སློབ་གྲྭར་བཅུག་སྟེ་བོད་རིགས་ཕ་མ་དང་བོད་ཀྱི་ཆོས་དང་རིག་གཞུང་གོམས་གཤིས་ཁོར་ཡུག་བཅས་ལ་ཁ་བྲལ་བཏང་ནས། བོད་ཕྲུག་ཚོར་ཆུང་དུས་ནས་རྒྱ་ནག་ཧན་མི་རིགས་ཀྱི་རིག་གནས་གོམས་གཤིས་སློབ་པ་དང། རྒྱ་ནག་གཞུང་གི་དྲིལ་བསྒྲགས་ཀྱིས་བསླབ་པ་འཁྲིད་བཞིན་པ་ཡིན་ནའང། སྐད་ཡིག་ཆེད་མཁས་པ་ནི་ཁོ་ལ་སི་ཁྲིར་ནེ་ཏྲི་ལགས་ནས་རྒྱ་ནག་གཞུང་གི་བྱེད་ཐབས་དེ་ནི་སྲིད་ཇུས་ཧ་ཅང་ཐབས་སྡུག་དང། འགྲོ་བ་མིའི་ཐོབ་ཐང་དང་རྒྱབ་འགལ་ཡིན་པས། རྒྱ་ནག་གཞུང་གིས་ངེས་པར་མཚམས་འཇོག་བྱེད་དགོས་པ་གི་ཁར།

འཛམ་གླིང་ལ་ལྟ་བའི་ལྡེ་མིག་ལྟ་བུ་དེ་སོ་སོའི་བོད་སྐད་དེ་གཞི་རྩ་ལ་བཞག་ནས་དེང་རབས་ཀྱི་ཡར་རྒྱས་དེར་ཟུང་འབྲེལ་གྱི་སྒོ་ནས་འགྲོ་ཐུབ་ན། བཙན་བྱོལ་ནང་བོད་མི་གཞོན་སྐྱེས་ཚོར་བོད་ཡིག་སློབ་སྦྱོང་གི་གོ་སྐབས་མང་བོ་ཡོད་པ་དེ་ཕུན་སུམ་ཚོགས་པོ་ཆགས་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་སོང།
བྱས་ཙང་ད་ལྟ་འདི་བོད་པའི་ལོ་གཞོན་གཞོན་དེ་ཚོ་དེ་གོ་སྐབས་ཧ་ཅང་མང་བོ་ཡོད་རེད་སོ་སོའི་སློབ་སྦྱོང་ཆ་ཚང་དེ་བོད་སྐད་བོད་ཡིག་ཐོག་ནས་ཡོད་རེད་དེའི་སྒང་ལ་ཨ་ནི་ཕྱི་སྐད་སྐད་ཤེས་ཀྱི་རེད་རྒྱ་སྐད་ཡིན་ན་འདྲ། ཨིན་ཇི་སྐད་ཡིན་ན་འདྲ་རྒྱ་གར་སྐད་ཡིན་ན་འདྲ་བྱས་ཙང་ཕུན་སུམ་ཚོགས་པོ་ཆགས་ཡོང་གི་འདུག།
བོད་ཀྱི་སྐད་ཡིག་གི་སྐོར་ཆེད་མཁས་པ་ཧྥ་རན་སི་གི་མི་རིགས་ནི་ཁོ་ལཱ་སི་ཁྲིར་ནེ་ཏྲི་ལགས་ནས། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཀྱི་ལོར་ཧྥ་རན་སི་གི་རྒྱལ་ས་པེ་རི་སི་གི་སློབ་ཆེན་དུ། བོད་ཀྱི་སྐད་ཡིག་ཞིབ་འཇུག་གི་འབུམ་རམས་པ་གི་དམ་བཅའ་བཞག་པ་ནས་བཟུང། རྒྱ་གར་དང་པ་ཀི་སི་ཐན་བལ་ཡུལ་དང་འབྲུག། བོད་ཀྱི་ས་ཁུལ་འདྲ་མིན་དུ་ཆེད་བསྐྱོད་ཀྱིས་བོད་ཀྱི་སྐད་ཡིག་གི་ཁྱབ་ཁོངས་མི་རིགས་ཚོ་གི་ཁ་སྐད་ལ་ཞིབ་འཇུག་གནང་ཡོད་པ་མ་ཟད། ལྷག་པར་བོད་ཀྱི་སྤྱི་ཚོགས་ཚན་རིག་ཁང་དུ་ལོ་མང་གི་རིང་ཞིབ་འཇུག་གི་ཕྱག་ལས་གནང་ཡོད་པ་དང། ད་ལྟ་ཁོང་གིས་ཧྥ་རན་སི་གི Provence སློབ་ཆེན་གྱི་ནང་དགེ་རྒན་ཆེན་མོ་གི་འགན་འཁུར་ཕྱག་ལས་གནང་གི་ཡོད་པ་རེད།

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ང་ཚོའི་ལས་རིམ་མུ་མཐུད་དེ་གསན་ཞུ་རོགས་གནང། ན་གཞོན་དང་ཤེས་ཡོན་ཞེས་པའི་ལེ་ཚན་ནང་ཨ་མི་རི་ཀའི་ནིའུ་ཇར་སིའི་མངའ་སྡེའི་ནང་གནས་སྡོད་ཁེ་ལས་པ་འཆི་མེད་གཡུ་སྒྲོན་ལགས་ཀྱིས་ཕོ་མོ་མཐུན་སྒྲིག་དང་འབྲེལ་བའི་ལས་གཞི་མི་ཚེ Dot Com འགོ་བཙུགས་གནང་ཡོད་པ་གནད་དོན་འདིའི་ཐད་ནོར་བདེ་སྒྲོལ་མ་ལགས་ཀྱིས་འཆི་མེད་གཡུ་སྒྲོན་ལགས་སུ་བཀའ་འདྲི་ཞུས་ཏེ་ཕྱོགས་བསྡུས་ཞུས་པ་ཞིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ན་གཞོན་དང་སློབ་ཕྲུག་གི་ལེ་ཚན་གཟིགས་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་ནོར་བདེ་ཡིན། ཐེངས་འདིའི་ན་གཞོན་དང་སློབ་ཕྲུག་གི་ལེ་ཚན་ནང་ཨ་རིའི་མངའ་སྡེ་ནིའུ་ཇར་སི་ནང་གནས་སྡོད་ཁེ་ལས་པ་འཆི་མེད་གཡུ་སྒྲོན་ལགས་དང་ལྷན་དུ་བུད་མེད་ཁེ་ལས་པ་དང་སྤྱི་ཚོགས་ཞེས་པའི་བརྗོད་གཞིའི་ཐོག་གླེང་མོལ་ཞུ་རྒྱུ་ཡིན་འཆི་མེད་གཡུ་སྒྲོན་ལགས་ང་ཚོའི་ལེ་ཚན་ནང་མཉམ་ཞུགས་གནང་བ་ཐུགས་རྗེ་ཆེ། ཁྱེད་རང་ཐུགས་རྗེ་ཞུ་ཡི། ང་རང་དེ་ལ་སྐད་ཆ་བཤད་རྒྱུ་གོ་སྐབས་གནང་བ་དེ་ལ། ཁེ་ལས་པ་འཆི་མེད་གཡུ་སྒྲོན་ལགས་ཀྱིས་བོད་པའི་ཁ་ཐོར་སྤྱི་ཚོགས་ཀྱི་དགོས་མཁོ་ལ་གཟིགས་ནས Online Dating App མི་ཚེའམ་བོད་རིགས་ཕན་ཚུན་གཉེན་སྒྲིག་ཡོང་སླད་དྲ་ཐོག་བརྒྱུད་མཉེན་ཆས་མི་ཚེ་ཞེས་པ་ཞིག་གསར་འཛུགས་གནང་ཡོད་པ་དང་དེ་སྔོན་ཁོ་མོས་བུ་ཕྲུག་གསོ་སྐྱོང་གི་མ་མའམ Tibetan Nannies Agency ཡང་གསར་འཛུགས་གནང་ཡོད་པ་རེད། འཆི་མེད་གཡུ་སྒྲོན་ལགས་དྲི་བ་དང་པོ་དེ Online Dating། མི་ཚེ་ཞེས་པ་དེ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་གསར་འཛུགས་གནང་བཞག་དེང་སང་སྤྱི་ཚོགས་སུ་འདྲ་ཞིག་ཡིན་རུང་ཕོ་མོ་ཐུག་འཕྲད་ཀྱི་སྡིངས་ཆ་མང་པོ་འདུག་དཔེར་ན Smart Phone མ་དར་སྔོན་ལ། རྒྱ་གར་གྱི་སྤྱི་ཚོགས་ནང Shaadi Dot Com དེ་འདྲ་འདུག་བོད་པའི་སྤྱི་ཚོགས་ནང་ལོགས་ལ་དགོས་མཁོ་ག་རེ་ལ་གཟིགས་ནས་མི་ཚེ་དྲ་རྒྱ་དེ་འགོ་བཙུགས་གནང་ཡིན་པས།
དང་པོ་དེ། ང་ཚོ་འདི་བོད་པ་འདི་མི་ཉུང་ཉུང་ཅིག་བྱས་མི་འབོར་འདི་ད་ཉུང་རུ་ཉུང་རུ་ཆགས་ཀྱི་ཡོད་པ་གི་སེམས་ཁྲལ་ཅིག་བྱས་ཨ་ནི་འདི་སྒང་ལ་གཉིས་པ་འདི་ང་རང་སྤུ་གུ་གསུམ་གྱི་ཨ་མ་ཨ་ནི་འདི་སྒང་ལ་སྤུ་གུ་འདི་ཚོ་ཆེན་པོ་ཕྱི་ལུང་པ་ལ་ཆེན་པོ་འཚར་ལོངས་བྱེད་འོང་དུས་སྒང་ལ་བོད་པ་ཐུག་ཡ་འདི་དཔེ་དཀའ་ལས་ཁག་པོ་ཆགས་ཀྱི་ཡོད་པ་བྱས་ཨ་ནི་འདི་ལ་བལྟས་ནས་ཨ་ནི་ང་ཚོ་འདི་སྒང་ལ་གསུམ་པ་འདི་ད་ག་རེ། བོད་པ་མང་པོ་ཅིག་ད་ཨེ་འདྲས་ལོ་ཆེན་པོ་ཞེ་པོ་སླེབས་འགྲོ་འདུག་ལས་ཀ་ལ་མགོ་འཐོམ་ཨ་ནི། སོ་སོ་ད་མི་ཚེ་འགྲོ་བདེ་བོར་ཨ་ནི་འགྲོ་ཡ་ལ་ད་འཚོ་བ་སྐྱེལ་ཡ་ལ་ལས་ཀ་བྱེད་དགོས་རེད་ལས་ཀ་བྱེད་དུས་སྒང་ལ་ཨ་ནི། ག་བ་ལས་ཀ་ཡག་ཡོད་ན། དེ་ལ་སྤོས་འགྲོ་དུས་སྒང་ལ་ཨ་ནི་ཁུག་ཀྱོག་ག་བ་ག་ས་ལ་བོད་པ་ལྷག་འགྲོ་འདུག་ཨ་ནི་དེ་དུས་སྒང་ལ། འདི་འདྲས་འདྲ་བོ་ཅིག Platform འདྲ་བོ་ཞིག་མེད་པ་འདྲ་བྱས་ན་བོད་པ་གིས་བོད་པ། ཐུག་ཡས་འདི་དཀའ་ལས་ཁག་པོ་ཆགས་མཁན་འདྲ་བོ་ཨ་ནི་ང་རང་སྤུ་གུ་ཨ་མ་ཡིན་དུས་སྤུ་གུ་གསུམ་འདི་ད་ཕྱི་གི། ཀྱི་མ་ལ་འཚར་ལོངས་བྱེད་དུས། ཁོང་ཚོ་གི་ཕྱི་གི་མཉམ་འབྲེལ་འདི། འདི་ཁ་ལོར་ཉེན་ཁ་འདི་མང་རུ་མང་རུ་མང་རུ་འགྲོ་དུས་ག་ལ་ཨ་ནི་ང་སེམས་ཁྲལ། ཆེན་པོ་ཆགས་ནས་ཨ་ནི་ད། ག་རེ་ཟེར། མི་རིགས་གཞན་པ་ལ་ད platform དཔེ་མང་པོ་ཡོད་རེད bumble ཡོད་རེད tinder ཡོད་རེད་ད་མང་པོ་ཅིག་ཡོད་རེད་འདི་ཚོ་ད་ད་ཁོང་ཚོ་འབྲེལ་འདྲིས་མཛད་ང་རང་གི་དམིགས་ཡུལ་འདི། མི་ཚེ་ད་མི་ཚེ་གང་བཟང། མཉམ་དུ་དོན་དང་ལྡན་པ་སྐྱེལ་ཡག་ལ་བོད་པ་ལ་བོད་པ་ཅིག་ཐུག་ན་ཡག་པོ་འདུག་བསམ་ནས་ངེད་ཀྱི་ད་བསམ་བློ་མང་པོ། རྒྱུན་རིང་པོ་ནས་བསམ་བློ་སེམས་ཁྲལ་སེམས་པ་ནང་ལོགས་དཀའ་ངལ་འདི་ཆགས་ཆགས་ནས་ཨ་ནི་ད་ཡག་པོ་ཟླ་ཉིན་ལོ་གཞེས་ནིང་ད་ང་ཚོ་གི website ཅིག་བཟོས website བཟོས་ན་ད་ཕྱི་རྒྱལ། ད་ཨ་རི་མིན་པ་བྱས་ང་རང་ཨ་རི་འདི་ག་རེད་བ། ཡུ་རོབ་ད་གོ་ས་ཆ་ག་ས་ག་ལ་སླེབས་ཡག་ལ website འདི

རེད་རེད། ང་ཚོ་གི་ད་ང་རང་ཚོ་གི་ད་ལྟ་ད་ཐེངས་མ་དང་པོ་བཙུགས་པ་རེད་ཨ་ནི། ཡིན་དུས་ག་ལ་ང་རང་ཚོ་གི་གང་དྲག་དྲག་ད་སྟབས་བདེ་བོ་འདྲ་བོ་ཞིག་བཟོས་ཡོད་ར mobile user friendly འདྲ་བོ་བཟོས་ཐབས་ཤིག་བྱས་ཡོད་ད་སློབ་སྦྱོང་ཡོད་མཁན་ཅིག་གིས་འདི་བྱེད་ལས་སླ་བོ་དཔེ་རེད་ད་ལ་ན་ང་ཚོ་ངེད་ཀྱི་དམིགས་དམིགས་ཡུལ་གལ་ཆེ་ཤོས་དེ་ང་གི་ཕྱི་རྒྱལ་ལ་ཡོད་མཁན་བྱས་དུས་ག་ལ་ཕྱི་རྒྱལ་ལ་ཡོད་མཁན་མང་ཆེ་ད། འདི་འདྲའི་ཐོག་ལ་གོ་དོན་དཔེ་མང་པོ་ཡོད་རེད་བ། ཨ་འདི་བྱས་དུས་ཁོང་ཚོ་ལ་ངེད་ཀྱི་དཀའ་ངལ་ཅིག་འཕྲད་མཁན་རེད་བསམ་གི་མི་འདུག user friendly ཅིག་བཟོས་ཡོད་རེད་བ། ག་རེ་ཟེར། དང་པོ་ཉིད་ལ free དེ app hello ད་འདི་ནང་འཛུལ་དུས log in བྱེད་དུས་ག་ལ་འདི་དཔེ་བྱེད་ལས་སླ་པོ་བཟོས་ཡོད་རེད། ཨ་སུ་དང་སུ་ཡིན་ན། form ཚོ་འདི་བརྒྱང་བའི་འདྲ་ཞིག་མིང་བྱས། དྲི་བ་ཁ་ཤས་ཅིག་ཡོད་རེད་འདི་མ་བྱེད་ཡོད་མ་རེད། ཨ་ནི་འདི་ནས་འཛུལ་ཚར་བའི་རྗེས་ལ་ཨ་ནི།

འདི་འདྲའི་འདྲ་བོ་བྱས། ད་ལྟ་རིང་ག་དེ་ལ་ང་ཚོ་ལ Applicant ད་ལབ་དགོས་རེད་བ་དང། དེ་ནང་ལོགས་ལ Member བཞི་བརྒྱ་བདུན་ཅུ་འདུག་བདུན་ཅུ་བདུན་ཅུ་ཡོད་ས་རེད་ཕལ་ཆེར། དེ་འདྲའི་འདྲ་བོ་ཅིག་འདུག་ར། ཨ་ནི་སློབ་སྦྱོང་ཡོད་མཁན་དང་ང་ཚོ་ད་མང་ཆེ་འདི་རེད་བ་དེང་སང་ག་རེ་ལབ gadget ཀྱི་འཛམ་གླིང་དུས་ཚོད་ཡིན་དུས་ག་ལ་མི་ཚང་མ་ད་ཡི་གེ་ཤེས་ན་མ་ཤེས་ན་རེད་ཚང་མ་དུག་སློག་ཉོ་ཤེས་ཀྱི་རེད་ཚང་མ་ལྟད་མོ་ལྟ་ཤེས་ཀྱི་རེད་ཚང་མ་དེ་ག་རེ་ལབ་ད

འགའ་ཤས་ཀྱིས་ཁ་པར་སླེབས་སོང་ཁོ་ཚོ་སྐད་ཆ་བཤད་བསྡད་ཀྱི་ཡོད། ཨ་ནི་དཔེ་ཡག་པོ་བྱུང་སོང་དཔེ། ག་རེ་ལབ་དགོས་རེད་ཁོ་ཚོ་ལ་འདི་བརྒྱུད་ནས་ཕན་ཐོགས་པོ་དཔེ་བྱུང་སོང་ལབ་ཀྱི་འདུག་ར་ཡིན་ནའི་ད་ང་ཚོ་བོད་པ་སྤྱི་ཚོགས་འདི་ག་རེ་ལབ་ན། ཧ་གོ་གི་ཡོད་རེད་ཡིན་ནའི་ཁས་ལེན་མ་བྱས་པ་བྱས་ཨ་ནི། སྤྱི་ཚོགས་ནང་ལོགས་ལ་འདི་རེད་བ་དཔེ། ཡག་པོ་དང་སྡུག་ཅག་གཉིས་ཆ་རེད་གང་བྱས་ལབ་ན། བོད་པ་གིས་ང་ཚོ་གི་རིག་གཞུང་འདི་བུ་མོ་ཉམ་ཆུང་བུ་ཉམ་ཆུང་འདི་ཚོ་ལ་དཔེ། མཐོང་སྟེར་དུས་ག་ལ་ཨ་ནི་ཡང་གཅིག་དེ་གཅིག་མ་འགྲིག་ན་ལམ་སང། ད་མི་གིས་ལབ་ཨོ་འདི་བུ་མོ་འདི་འདི་འདི་འདྲའི་ཉམས་དཀས་ཤིག་འདུག་ད་འདི་འདྲས་ལབ་གླད་ཤ་ལ་ལམ་སང། པར་འདི་ཡར་མར་བཀྲམ་ཡའི་འདི་གི་མི་ཚང་མ་ལ་རང་བཞིན་མེད་བ་ལྟ་ཅིག་ཨོ་ཁེ་ད་ང་ཅིག་རོགས་པ་ཅིག་དགོས་འདུག་ང་འདི་བྱེད་ཀྱི་ཡ་འདི་བྱེད་པ་འདྲ་བྱས་ན་ཡ་ངའི་པར་འདི་བོད་པ་སྤྱི་ཡོངས་ལ་འགྲོ་བཞག་ས་རེད་བསམ་ནས་ཁོ་ཚོ་གི་རྣམ་རྟོག་ཅིག་སླེབས་འདུག་འདི་སླེབས་དུས་ག་ལ་ཨ་ནི་མང་པོ་ཅིག་གིས་ང་ཚོ་དཔེ་ཕན་ཐོགས་པོ་བྱུང་སོང་ལབ་གི་འདུག་ཡིན་ནའི་ཀུ་ཅི་མི་ལ་མ་ལབ་ཨ་ལབ་གི་འདུག་རོ་ཨ་འདི་བྱེད་དུས་ང་ཚོ་གི་དཀའ་ལས་ཁག་པོ་ཆགས་ཀྱི་འདུག་ཡིན་ཡ་ད། དངོས་གནས་བྱས་ན་ང་ཚོ་གི་ང་རང་གིས་འགོ་བཙུགས་དུས་ག་ལ་ད་བོད་པ་གཅིག་ལ་ཕན་ཐོགས་རོགས་བྱས་ན་ང་ཚོ་བོད་པ་གི་མི་ཚོགས་ཉུང་ཉུང་རེད Population མི་མི་འབོར་འཕར་ཡ་ལ་ཕན་ཐོགས་རོགས་བྱས་ན་ཨ་ནི་མི་མང་པོ་ཅིག་གི་བསམ་བློ་གི་ད་ང་ཚོ COVID གི་དུས་ཚོད་ལ་མི་མང་པོ་ཅིག་དཔེ་ཁ་ཅིག་ད་དབྱིན་ཇི་ལབ་ན Lonely ལབ་ཡིན་ར Lonely Depress མང་པོ་འགྲོ་ཡོད་རེད Depression ལ་གཅིག་པུ Room ཁང་པ་ཆུང་ཆུང་ཞིག་ལ་ལྷག་བསྡད་དུས་ག་ལ་དེ་འདྲ་མང་པོ་ཆགས་ཡོད་རེད་ད་ངས་ཀྱི་དོན་ཚན་བོད་པ་ལ་བོད་པ་ཐུག་ཡ་བྱེད་བོད་པ་གི་མི་འབོར་འཕར་ཡ་བྱེད་བོད་པ་ཚང་མ་སེམས་པ་སྐྱིད་པོ་ཡོང་ཡ་བྱེད་བོད་པ་གི་ནང་ཆོས་འདི། ལོ་སྟོང་ཕྲག་དང་སྟོང་ཕྲག་ད་དུང་གནས་རོགས་བྱེད་ན། འདི་བསམ་ནས་འདི་འགོ་བཙུགས་རོ་ཨ་དེ་ཚོ། ངའི་དམིགས་ཡུལ་ཆེན་པོ་ཡིན་ར་ཡིན་ནའི་ང་ཚོ་བོད་པ་མང་པོ་གཅིག་གི་ད་གཅིག་གཅིག་ལ། ཨ་ག་རེ་ལབ་དགོས་རེད་ད་སྐད་ཆ་བཤད་ཡ་ཉུང་ཉུང་ལབ་དགོས་རེད་གས་སྐད་ཆ། འཛམ་གླིང་མཐོང་རྒྱ་ཆེན་པོ་ལབ་དགོས་རེད་གས་ཆུང་ཆུང་ལབ་དགོས་རེད་ཆུང་ཆུང་ཆུང་ཆུང་ལ་བུ་དེས་བུ་མོ་དེ་ལ་སྐད་བཤད་ཀྱི་འདུག་ག་རེ་ཡིན་ན་ཁྱོ་ག་དེས་སྐྱེ་དམན་དེ་ལ་སྐད་བཤད་ཀྱི་འདུག་ག་རེ་ཡིན་ན་ལབ་ཡ་དེ་གི། རང་བཞིན་མེད་པ་མར། འཐེན་འདུག་འདུག་ཨ། འདི་མ་བྱེད་པ་བྱེད་ཨ་ནི་ཨོ་ཁེ་ད་ང་ཚོ་བོད་པ་ནང་ལ་དཀའ་ངལ་དཔེ་མང་པོ་ཡོད་རེད་ད་དེ་དཀའ་ངལ་སེལ་ཐབས་ལ། ཨ་ནི་ཁོ་ཚོ་མི་ཚེ་གཅིག་མཚུངས་ཞག་བདུན་ནང་ལ་ཨ་ནི་ང་ཚོ་གི་པར་འདི་བཅུག་བ་བྱས Information འདི་ཡག་པོ་བརྒྱངས་པ་ནི་ང་ཚོ་གཉིས་ད་ང་ཚོ་གིས་སྡུག་ཅག་བྱེད་དགོས་མ་རེད་ད་བོད་པ་ལ་བོད་པ་ཅིག་ཐུག་ན་བོད་པ་ཕྲུ་གུ་འདི་སྐྱིད་པོ་ཆགས་ན་བོད་པ་ལ་བོད་པ་ཅིག་ཐུག་ནི་བོད་པ་ཕྲུ་གུ་ཅིག་སྐྱེ་རོགས་བྱས་ན་བོད་པ་ཡག་པོ་ཆགས་རོགས་བྱས་ན་འདི་འདྲས་ཀྱི་བསམ་བློ་བཏང་བ་འདྲ་ཞིག་ཡིན་ན་ཨ་ནི་ག་རེ་ལབ་དགོས་རེད་ད་འདི་འདྲས་ལ་ངོ་ཚ་རྒྱུ་ཡོད་མ་རེད་བསམ་གི་འདུག་ངའི་བསམ་པ་ལ། ངོ་ཚ་རྒྱུ་ཡོད་མ་རེད་བསམ་གི་འདུག་འདི་འདྲས་ལ་ཨ་ནི་ད་དུང་ཡང་ང་ཚོ་ལ Inspire བྱེད། ཡིན་གཅིག་མིན་གཅིག་འདི་བྱེད་དགོས་རེད་བོད་པ་ལ་བོད་པ་ཐུག་དགོས་རེད་ད་ཡོད་མ་རེད་དེ་འདྲའི་འགྲོ་ནི་ང་ཚོ་གི་དམིགས་ཡུལ་འདི Dating གཅིག་པོ་མ་རེད་ང་ཚོ་དམིགས་ཡུལ་འདི། བོད་པ་ལ་བོད་པ་ཐུག་ནི་མི་ཚེ་མཉམ་དུ་སྐྱེལ་རོགས་བྱེད་ན། བོད་ཕྲུག་ཅིག་མང་ཆགས་རོགས་བྱེད་ན་བསམ་གི་ཡོད་ར། འདི་བྱེད་དུས་ག་ལ་ང་རང་གི་ད་ལྟ་འདི་བརྒྱུད་ནི་རེ་བ་དེ་ག་རེ་ཡོད་ལབ་ན།

ཨ་ནི་ང་རོགས་པ་དེ་འདྲས་ཤིག་བཙལ་གྱི་ཡོད། ང་ས་ཆ་འདི་ལ་ཀལ་ལི་ཕོ་ང་ལ་འདུག California ནས Phone སླེབས་གི་འདུག་ང California ཡོད་ང་རང་དགོས་ཡོད་ལབ་གི་འདུག་ར། ཨ་ནི་ཡིན་ནའི་ང་འདི Website ལ་འགྲོ་ཡ་ངོ་ཚ་གི་འདུག་ང་པར་བླུག་ཡའི་ངོ་ཚ་གི་འདུག་ལབ་གི་འདུག་ར། ད་ལན་འདིའི་བརྒྱུད་ནི་ཀུ་ཅི་འདི་དམིགས་ཡུལ་ཆེན་པོ་ཡིན་ངོ་མ་ཚ་རོགས་བྱེད་ལབ་ཡའི། ལགས་སོ་འཆི་མེད་ལགས་ཨ་ནི། འཆི་མེད་ལགས་གི་དགོངས་པ་ཆེན་པོ་བཞེས་ནས་བོད་པའི་སྤྱི་ཚོགས་ལ་ཨ་ནི་ཞབས་ཕྱི་ཞུ་ཡའི་ད་བོད་པའི་སྤྱི་ཚོགས་ཀྱི་ཕ་མ་བྱིན་པའི་བདེ། ཕྲུ་གུའི་བདེ་སྡུག་ཆེད་དུ་ཨ་ནི་བསམ་བློ་རྒྱ་ཆེན་པོའི་སྒོ་ནས་མི་ཚེའི་དྲ་རྒྱ་དེ་འགོ་བཙུགས་འདུག། ད་ལྟ་བར་དུ་ངེད་ཀྱི་བོད་པའི་སྤྱི་ཚོགས་ནང་ལོགས་ལ་མི་ཚེ། དེ་འདྲ་ཕོ་མོ་ཐུག་འཕྲད་ཀྱི་དྲ་རྒྱ་དེ་འདྲས་མཐོང་མ་བྱུང་ར་བྱས་ཙང་ཆེད་ལས་པ། དེ་འདྲས་ཅིག་གསར་འཛུགས་བྱས་ཡ་ལ་ཁྱེད་རང་དཀའ་ངལ་ག་རེ་འཕྲད་ཟེར་བས་ད་ལྟ་དཀའ་ངལ་ག་རེ་འཕྲད་བཞིན་པ་རེད་འདུག་ཨེ་འདི་ཚོ།

ག་ལ་ད་དེ་འདྲས་སོ་སོ་གི་དེ་འདྲས་འཛུགས་དགོས་བསམ་ལ་ད་ང་ཚོ་ད་དེ་སྲིད་ད་ནིའུ་ཡོག་གཅིག་པུ་ལ་ང་ཚོ་མི་འཕྲོད་ན་ང་ཡིན་གཅིག་མིན་གཅིག་སློབ་སྦྱོང་དགོས་མ་རེད་ངེད་ཀྱིས་ད verbally སྐད་ཀྱིས་ཁྱབ་བསྒྲགས་བྱས་བཞག་ན་འགྲིག་གི་རེད། ཡིན་ནས་ད་ངེད་ཀྱི་དམིགས་ཡུལ་དེ་བོད་པ་སྤྱི་ཡོངས་ལ། ད་རྒྱལ་ཁབ་རྒྱ་གར་འདྲ་བོ་ཡིན་ན་ཁྱོ་ག་སྐྱེས་མའི་ཐུག་ལས་སླ་པོ་ཡ་ད་ང་ཚོ་ཆུང་ཆུང་གཅིག་ལ Community ཆུང་ཆུང་གཅིག་ལ་ཡག་པོ་ཞིག་བསྡད་དུས་སུ་ཨོ་ཁེ་བུ་མོ་དེ་སྟོང་པ་རེད་ཤག་བུ་དེ་སྟོང་པ་རེད་ཤག་ཨ་ནི་བུ་དེ་དང་བུ་མོ་དེ་མནའ་མ་འགྲོ་འདུག་ཟེར་ལབ་ནས་ཨ་ནི་དམ་དམ་དཔེ་ཐག་ཉེ་པོ་ཆགས་ཀྱི་རེད་བ་ང་ཟུ། Body Language ཁོ་རང་ནས་རྒྱ་གར་མགོ་འཚོས་ཡ་དེ་བུ་མོ་དེ་སྟོང་པ་རེད་ཤག་ཨ་ཕ་མ་དེ་གི་སློང་གར་འགྲོ་ཡ་ད་ཅིག་ལས་སླ་པོ་འདྲ་བོ་ཞིག་ཆགས་ཀྱི་ཡོད་བ་ག་རེ་ཡིན་ནམ། དེ་ནས་ཕྱི་རྒྱལ་ལ་བསྡད་དུས་སུ་ཚང་མ་གྲམ་བསྡད་དུས་ང་ཚོ Body Language དེ་མིག་གིས་མཐོང་གི་མ་རེད་ཁོ་བུ་མོ་མནའ་མ་འགྲོ་གི་ཡོད་མེད་ཧ་གོ་མ་དང་པོ་གཉིས་ལ་ཁོ་ཐུག་ཡ་ཁོ་རང་ཡོད་མ་རེད་བ། ཨ་འདི་ཆེད་དུ Website བཟོ་དགོས་རེད Website བཟོ་དུས་ག་ལ་ད་སོ་སོས་ཤེས་ཀྱི་ཡོད་མ་རེད་ད་འཚོལ་གར་འགྲོ་དགོས་རེད་ག་འདྲ་བྱེད་དགོས་རེད་ཕ་འདྲ་བྱེད་དགོས། དེ་འདྲ་བྱས་ནས་ལོ་མང་པོ་ལས་འདི་ག་ལ་ཡང་ང་རང་གི་དམིགས་ཡུལ་འདི་ལ་ནི། མང་པོ་ཅིག་ཨོ་ད་འདི་བྱེད་ཐུབ་མ་རེད་ཕ་གི་བྱེད་ཐུབ་མ་ད་སེམས་ཤུགས་བཅག་མཁན་མང་པོ་རག་ཟེར་བ་ཡང། ཨ་ནི་ད་སོ་སོ་གིས་འདི་ཚང་མ་ཤེས་ཀྱི་ཡོད་ན་ང་མི་ལ་སྐད་ཆ་དྲིས་དགོས་ཡོད་མ་རེད་ང་རང་ང་རང་ལམ་སང་ཚུར་བཟོས་བཞག་གི་རེད་བ་ཡིན་ནས་ད། འདི་མེད་དུས་ལོ་ཁ་ཤས་ཅིག་འདི་ལ་འགོར་སོང་ཨ་ནི་ད་བཟོས་ཚར་བའི་རྗེས་ལ། ད་དང་པོ་བཙུགས་དུས་ག་ལ launch བྱེད་ཡ་ཁོ་རང་དཀའ་ལས་ཁག་པོ་འདུག་ར་བ་ཨ་ནི། ག་འདྲས་ཡོད་ན་ད་ང Computer སྒང་ལ་མཁས་པ་མེད་དུས་ག་ལ་ནང་ལོགས་ག་འདྲས་འགྲོ་སྟངས་ཡིན་ཞེ་པོ་ཞེ་པོ་ཧ་གོ་མ་རེད་བ། འདི་བྱས་ད་ད་ལས་ང་ཚོ་ག་ལེ་ག་ལེ་ད་ང་ཚོ launch བྱེད་ཐུབ་པ་ཙམ་གྱི་ང་རང་ང་རང་པའི་ད་སྐལ་བ་བཟང་པོ་དགའ་བོ་ཆགས་སོང་རོགས་ད་བོད་པ་ནང་ནས་དང་པོ་བྱས་དང་པོ་རང་ད་འདི་ང་རང་གི་བསམ་བློ་ཞེ་པོ་རྒྱ་ཆེན་པོ་བཏང་ནས་བཟོས་དུས་ཨ་ནི་ད་ཨོ་ང་རང་གི་བོད་པ་ཡི་འགན་ཅིག་འཁྱེར་ཡིན་བསམ་གི་འདུག་རོགས་ཨ་ནི་ད་ད་ང་ཚོ launch བྱས་ཚར་བའི་རྗེས་ལ་ཨ་ནི་ད་ང་རང་གཅིག་པུ་གིས་འགྲིག་གི་མེད་ད་འདི site ད་ཡག་པོ་ཆགས་ཀྱི་ཡག་པོ་ཆགས་ཡ་ལ། འབྲས་བུ་ཐོན་ཡ་ལ་ང་གཅིག་པུ་མ་རེད་ད་འདི་བོད་པ་བུ་བུ་མོ་ན་གཞོན་ཚང་མ་གིས་ད་རོགས་པ་བྱེད་ན་མ་གཞི་ངས་ཀྱི་འདི་ཡག་པོ་ཆགས་ཡ་ཁོ་རང་ཡོད་མ་རེད་ད་ང་ཚོ་ནང་ཆོས་ལ་ལབ་ཀྱི་རེད་བ interdependent གཅིག་ལ་གཅིག་རོགས་པ་བྱེད་ན་མ་གཞི་ཕར་ཕྱོགས་ཁྱིམ་མཚེས་དེ་ལ་དཀའ་ངལ་ཡོད་ན་ང་ང་སྐྱིད་པོ་བསྡད་ཐུབ་མ་རེད་ང་སྐྱིད་པོ་མེད་ན་ཕར་ཕྱོགས་ཁྱིམ་མཚེས་སྐྱིད་པོ་བསྡད་ཐུབ་མ་རེད་འདི་ཡིན་དུས་ག་ལ། ད་ང་ཡག་པོ་མི་ཚེ་ཡག་པོ་ཆགས་ཡ་ལ་ང་ཚོ་བོད་པ་སྤྱི་ཡོངས་ཀྱི་རོགས་པ་དགོས་ཀྱི་རེད། འདི་གི་ད་ལན་དཀའ་ངལ་ཆེ་ཤོས་རེད་ཤག་ཨ་ནི་གཉིས་པ་དེ་ལ། བོད་པ་གཅིག་གཅིག་ནང་ལོགས་ལ་འདྲ་མི་འདྲ་ད་དེ་འདྲ་མེད་སེ་ལ་ལབ་རྒྱུ་གཅིག་འདུག་ཨ་གཅིག་འཕྱ་ལད་བརྒྱབ་ནས་ཨ་ནི་བོད་པ་ཡར་འཕར་མ་བཅུག་ཡ་གཅིག་འདུག་འདི་དཀའ་དཀའ་ལས་ཆེ་ཤོས་རེད་ཤག་ད། པར་བཅུག་ན་མི་འཕྱ་ལད་རྒྱག་གི་རེད་ལབ་ཀྱི་རེད་བ་པར་མ་བཅུག་ནས་ཨ་ནི་སོ་སོའི་སྡོད་ས་དེ་མ་བཅུག་བ་ད་ཆ་ཡིན་ན། ད་ང Applicant ད་འདི form ཤོག་རྒྱག་མཁན་མི་བཞི་བརྒྱ་བདུན་ཅུ་དོན་གཅིག་ཡོད་རེད། དེ་ནས་པར་བཅུག་ནས་ཁ་ཤས་སུ་མ་ཞིག་ཡོད་མ་རེད་ད། ཨ་པར་མ་བཅུག་བ་འདྲ་བྱས་ན་ཕར་ཕྱོགས་ཀྱི་པར་བཅུག་མཁན་དེ་པར་སྟོན་བྱ་གི་འདུག་རོ། ཨ་ད་ཕར་ཕྱོགས་སུ་གང་པར་བཅུག་མི་འདུག་ང་གཅིག་པུ་པར་བཅུག་ན་ངོ་ཚ་གི་འདུག་ལབ་གི་འདུག་རོ། ད་ང་ཚོ་གི་ངའི་བསམ་པ་ལ་ངོ་ཚ་ས་དེ་ནོར་གི་འདུག་བསམ་གི་ཡོད་རེད་ད། ངོ་ཚ་ས་དེ་ག་བ་ངོ་ཚ་བར་ལབ་ན་ད་སྤྱི་ཚོགས་ལ་འདྲ་མི་འདྲ་ལབ་ནས་སྤྱི་ཚོགས་བདག་གཅེས་བཟོ་ཡ་དེ་ངོ་ཚ་བར་མ་ཟད། ད་འདི་ལ་ངོ་ཚ་གི་ཡོད་མ་རེད་དངོས་གནས་ཀྱི་ད། མི་ལ་ཡི་དེ་སེམས་པ་སྐྱིད་པོ་ཡོང་ཡ་དང་མི། གྲ་འགྲིག་པོ་ཡག་པོ་ཡོང་ཡ་ལ། འདི་ད་ག་ལ normal རོ། བུ་གཅིག་ལ་བུ་མོ་གཅིག་དགོས་རེད་བུ་མོ་གཅིག་ལ་བུ་གཅིག་དགོས་རེད་རོ། ཨ་ནི་འདི་འདུག་ག་ལ་ཨ་ནི་འདི་ད་འདི་འཚོལ་ཡ་ལ་ཨ་ནི་པར་མ་བཅུག་ཨ་ནི་ང་འདི་ངོ་ཚ་གི་འདུག་གཅིག་གཅིག་ལབ་གི་རེད་ཨ་སྐུ་མཁྱེན་སྐུ་མཁྱེན་མ་ལབ་ཨེ་འདི་ལབ་ན། ཨ་ང་མི་ཚེ་འདི་ངའི་བསམ་པ success ཆགས་ཀྱི་རེད་བསམ་གྱི་མི་འདུག་རོ། ཨ་ནི། བོད་པ་མང་པོ་ཅིག་ཡིན་ཡ Tinder Bumble ཚང་མ་ལ་འགྲོ་གོ་རེད་འདི་འདི་བྱས་ལ་འཚེར་གི་ཡོད་མ་རེད་ཡིན་ནའི་བོད་པ་སྤྱི་ཚོགས་ནང་ལ་ད་དཔེ་ལབ་གི་རེད་ལབ་ནས་དཔེ་ངོ་ཚ་གི་འདུག་བ་འདི་ང་ཡིན་གྱི་མིན་གྱི་བོད་པ་སྤྱི་ཡོངས་ལ་རེ་བ་འདི། རོགས་པ་བྱེད་རོགས་བྱེད་རྒྱབ་སྐྱོར་བྱེད་རོགས་བྱེད་ང་ཚོ་གི་མི་ལ་རྫུན་བཤད་གོ་མ་རེད་ང་ཚོ་གི་མི་ལ་རྐུ་མ་རྒྱག་གོ་མ་རེད་ཁྱོ་ག་སྐྱེ་དམན་བར་འཛུལ་གོ་མ་རེད། ང་ཚོ་འདི་བུ་གཅིག་ལ་བུ་མོ་གཅིག་ཡོད་རེད་འདི་མ་ཚད་ང་རང་གི་དམིགས་ཡུལ་འདི། བོད་པ་སྤྱི་ཡོངས་སེམས་པ་སྐྱིད་པོ་ཆགས་ཡ་ལ་དམིགས་ཡུལ་ཡིན་དུས་ག་ལ། ད་བོད་པ་ཕྱི་རྒྱལ་ལ་ཡོང་དུས་དཔེ་དཀའ་ལས་ཁག་པོ་བྱས་འདུག་ཁྱོ་ག་མང་པོ་ཁྱོ་ག་སྐྱེ་དམན་མང་པོ་ཞིག་ཁ་ཁ་ཆགས་ཡོད་རེད། ཨ་ཁོ་ཚོ་ཡིན་ན་སྙིང་རྗེ་ལས་ཀ་བྱས་ནང་ལ་ད་ཐང་ཆད་ནས་སླེབ་ཡོང་དུས་རོགས་པ་ཅིག་དགོས་གོ་རེད་ད་ཁོ་ཚོ་ཟ་རོགས་འཐུང་རོགས Companionship ལ་ཡི་རོགས་དགོས་འདུག་ག་ལ་ང་ཁོ་ཚོ་ལ་ཡི་སེམས་ལ་བདེ་བ་བསྐྲུན་ཡ་ལ་ཁོ་ཚོ་ལ་ཡི་རོགས་པ།

ཨ་ནི་དེ་མི་ཚེའི་དྲ་རྒྱ་དེ་དགོངས་པ་ཆེན་པོ་བྱས་འདུག་དེ་ནས་ཁྱེད་རང་གིས་ཉིས་སྟོང་བཅོ་གསུམ་ལོ་ལ་ཨ་ནི Tibetan Nannies Agency དེ་གསར་འཛུགས་གནང་བཞག་ཨ་ནི་ད་ཅི་ལྟར་ཁྱེད་རང་བོད་པའི་བུད་མེད་ཅིག་ཡིན་པ་གཅིག་བྱས་གཉིས་བ་དེ་ཕ་མ་ཅིག་ཡིན་པ་བྱས་གསུམ་པ་དེ་བུ་ཕྲུག་གསུམ་གྱི་ད་འགན་ཁྱེར་ནས་ཨ་ནི་མི་ཚེ་གི་དྲ་རྒྱ་དེ་འགོ་བཙུགས་བཞག་ཨ་ནི་དེ་མ་ཚད་ད་ལྟ Tibetan Nannies Agency དེ་འགོ་བཙུགས་བཞག་དེ་བྱེད་དུས་བསམ་པ Tibetan Nannies Agency དེ

ལབ་ཙ་འགྲོ། ད་སོ་སོ་ལས་ཀ་བྱེད་དགོས་འདུག་ག་ལ་ད་དེ་བསྡད་ནས་བསམ་བློ་བཏང་དགོས་འདུག་བ། བསམ་བློ་བཏང་དགོས་འདུག་ད་ག་ལ་འོ་རེད། ལས་ཀ་ག་རེ་འདྲ་བྱས་ན་ཡག་གི་རེད་ད་ཨ་རིའི་ལུང་པ་དེ Land of Opportunity ལབ་གོ་རེད་ད། གོ་སྐབས། གོ་སྐབས་ཀྱི་གོ་སྐབས་ཀྱི་རྒྱལ་ཁབ་ཅིག་ཡིན་དུས་ག་ལ་ད་གོ་སྐབས་མང་པོ་ཡོད་རེད་ད་སེམས་པ་ལ་དགའ་པོ་ཞིག་བྱུང། ད་རྒྱ་གར་ཡོད་དུས་ག་སེམས་པ་དེ་འདྲའི་ཚོར་བ་སླེབས་མ་མྱོང་རོ། ད་འདི་ད་གོ་སྐབས་ཀྱི་རྒྱལ་ཁབ་ཅིག་རེད་ཤག་ད་ང་རང་ཡང་གོ་སྐབས་ཤིག་ཡོད་ལ་ང་རང་ང་རང་སེམས་པ་གཏིང་ལ་དཔེ་ག་རེ། ག་ལབ་གོ་རེད་ད་ང་ཚོ Excitement ལབ་ཡ་འདུག་ག་དབྱིན་ཇི་གིས་ད་དེ་འདྲ་དཔེ་ཚོར་བ་ཅིག་སླེབས་ཟེར་བ་ད་དེ་ཚོ་ང་ལོ་སུམ་ཅུ་རང་རེད་ང་ང་སྤུ་གུ་སྐྱེས་དུས་ག་ལ་ལོ་བཅུ་དྲུག་ནས་སྤུ་གུ་སྐྱེས་རེད་རོ། ཨ་ནི་ད་དཔེ Excitement འདི་ངས་དེ་ཚོ་མ་ཤི་ཚོར་བ་སླེབས་མ་མྱོང་རོ། ད་ལས་ཀ་ཅིག་འཚོལ་དགོས་ག་རེ་བྱེད་དགོས་ལབ་དུས་ག་ལ། ཨ་ནི་སོ་སོ་སོ་སྐད་ཆ་དྲིས་དུས་ག་ལ། ཁྱོད་ལ་སློབ་སྦྱོང་ག་རེ་ཡོད་ལབ་དུས་སློབ་སྦྱོང་ཡོད་མ་རེད་ད། སློབ་སྦྱོང་ཡོད་མ་རེད་ཟེར་ད་བཅུ་པ་བར་དུ་འགྲོ་རེད་བཅུ་པ་གོ། བཅུ་པ་འདི་ཡིག་ཚད་གཙང་བ་ད། ང་ཆང་ས་བརྒྱབ་རེད་དེ་ནས་སློབ་གྲྭ་འགྲོ་ཐུབ་ཡོད་མ་རེད་ད་དེའི་བོད་པ་ང་ཚོ་གནས་སྟངས་དཔེ་དཀའ་ལས་ཡོད་རེད་དེ་དུས་ག་ལ་ད། ནང་ལ་སྤུ་གུ་གསུམ་ཡོད་ན་སྤུ་གུ་གཅིག་མ་ཞིག་སློབ་གྲྭ་བཏང་ཐུབ་གི་ཡོད་མ་རེད། དེ་ཡིན་དུས་ག་ལ་ད་ང་ཚོ་བོད་པ་ལུགས་སྲོལ་ལ་ནང་མི་དེ་མི་ཚང་དེ་ཡག་པོ་མི་ཚང་དེ་ཡ་རབས་ཡོད་ན་བུ་མོ་ཏིག་ཙ་ཆེན་པོ་ཆགས་འགྲོ་ན་ལམ་སང་བུ་མོ་མནའ་མ་སློང་ག་སླེབས་ཀྱི་ཡོད་རོ།

ཡིན་དུས་ག་ལ་ད་མི་ཚང་ཆེ་རེད་ཁྱེད་ཚོས་ཀྱི་སྤུ་གུ་ལྟ་ཡ་ལས་ཀ་རེད་ཨ་ནི། ད་ང་ཚོ་འདྲ་བོ་ནང་ཆོས་ཀྱི། རྒྱབ་རྒྱབ་རྒྱབ་རྒྱབ་ག་ལ། རྒྱབ background ཡོད་རྒྱུ་ཅིག་གི་སྤུ་གུ་ལྟ་བ་འདྲ་ཅིག་ཡིན་ན། སྤུ་གུ་དེ་ཡག་པོ་ཅིག་ཆགས་པ་འདྲ་བྱས་ན་མ་འོངས་པ་འཛམ་གླིང་ཞི་བདེ་ཆགས་ཡ་ལ་ཕན་ཐོགས་ཀྱི་རེད་བསམ་ཟེར་བ། ཨ་ནི་དེ་འདྲ་བྱས་ནས་ད་སྤུ་གུ་ལྟ་ཡ་ལས་ཀ་ཅིག་བཙལ་ཨ་ནི། འཚོལ་ཡ་དཔེ་དཀའ་ལས་ཁག་པོ་བྱུང་ད་འཚོལ་ག་ལ་འགྲོ་དགོས་འདུག་སྤུ་གུ་ཆུང་ཆུང་གསུམ་ཅིག་ཡོད་རེད། ད agency འགྲོ་གི་བ་རེད་སྒོར་མོ་གཅིག་ལ་འགྲོ་ཡི་སྒོར་མོ་བཅུ་སྟེར་དགོས་དང་སྤུ་གུ་གསུམ་ཉི་མ་ཉིན་གང་ལངས་ནས་བཞག་སོང་ངམ་ནང་མི་ཚང་མ་ཕ་གི་དེ་བསྡད་བྱས་ཨོ། ཨཱ་ནི་དེ་བྱས་ལ agency ཨ་བ་ཛ་བ་ལ་ཡིན་བྱས་རེད་དེ་ལ་སྒོར་མོ་ལྔ་བཅུ་སྟེར་དགོས་དེ་ཡང་ཉི་མ་ཉིན་གང་སྒུག་བསྡད་རེད་བྱས་རོ། ཨཱ་ནི་ཡར་བྱེད་མར་བྱེད་ཨཱ་ནི་ལས་ཀ་ད་མི་ལ་ང་ཡ་ཅི་ལས་ཀ་རག་ཡ་ཁོ་ར་ཟླ་བ་བརྒྱད་ཙམ་འགོར་སོང་ང་ལ། ཨཱ་ནི་ལས་ཀ་ད་བྱས་ལ་ཨཱ་ནི་ང་རང་ཚོད་མ་བཙོང་ཡ་ལས་ཀ་ཅིག་རག་དེ་ནི་ཨཱ་ནི་ཕར་ནས་ང་རང flyer ཅིག་བཟོས་ཨཱ་ནི་ང་སྤུ་གུ་ལྟ་ཡ་ལས་ཀ་འཚོལ་གྱི་ཡོད་ཟེར་ལབ་ནས་ཨཱ་ནི་གཅིག་ད་གཅིག་རག་རེད། ཨ་གཅིག་ད་གཅིག་རག་ད་རྗེས་ལ་ད། ད་ལས་ཀ་རག་ཨ་ལས་ཀ་ད་སྤུ་གུ་ལྟ་ཡ་ལས་ཀ་བྱེད་དུས་ཁོ་ཚོས་དགའ་བོ་ཞེ་པོ་བྱེད་ཀྱི་འདུག་ག་དུས་ཡིན་ན་ལབ་ཀྱི་རེད thanks for you know ང་ཁྱོད་རང་ང་ཚོ་གི་མི་ཚེ་ལ་ཁྱོད་སླེབས་འདི་ལ་ཐུགས་རྗེ་ཆེ་ལབ་ནས། ཨ་མ་དུས་རྒྱུན་རྟག་པར་མོ་ང་ལ་ཡི་གེ་དེ་འདྲ་སླེབས་ཀྱི་རེད། ཨ་ནི་དེ་འདྲ་སླེབས་དུས་ཁོ་མོ་གིས་ལབ་ནས་ཨ་ནི་མོ་རང་གཡས་གཡོན་ཚང་མ་ང་ལ་དཔེ་དགའ་བོ་བྱེད་གི་རེད་ར། དགའ་བོ་བྱེད་དུས་ག་ལ་ཨ་ནི་མོ་རང་གི་གྲོགས་མོ་གཅིག་གིས་ཨོ་འཆི་མེད་ཁྱོད་རང་འདྲ་བོ་དེ་འཚོལ་ཤོག་ལབ་ཀྱི་འདུག་ར་ཨ་ནི་ང་གི་གི་ག་རེ། ད་ཨ་རི་ལ་ལོ་ལོ་ལྔ་དྲུག་ཞིག་བྱས་པ་འདྲ་བྱས་ན citizen ཆགས་ཀྱི་འདུག citizen ཡིག་ཆ་ཚང་ག་འགྲོ་འདུག་ཨ་ནི་ཨ་ཅག་ཞིག་འདུག་མོ་རང་ཡང་ཡིག་ལབ་ཀྱི་འདུག་ད་ང་སྤུ་གུ་སྐྱེས་ནས་རྒྱུན་རིང་པོ་ལས་ཀ་བྱས་མེད་ད་སྤུ་གུ་ལྟ་ཡ་ལས་ཀ་འཚོལ་དགོས་འདུག་ལབ་ཀྱི་འདུག་ཨ་ནི་ངས་ཏག་ཏག་རེད་ང་གི་སྦྱིན་བདག་གི་ངོ་ཤེས་པ་ཞིག་འདུག་ལབ་ཡིན་རོ། ཨ་ནི་ངེད་ཀྱི་ཁྱོད་རང་ངོ་སྤྲོད་བྱེད་དགོས་ལབ་ཡིན་ཨ་ནི་ངོ་སྤྲོད་བྱས་པ་དང་ཁོ་ཚོ་ཡི་དགའ་ཤག་མོ་རང་ཞེ་པོ་དགའ་ཤག་ར་འདི་མོ་དགའ་ཡ་འདི་ལ་ད་ནི་ང་རང་སེམས་པ་གཏིང་ལ་ཞེ་པོ་དགའ་བོ་བྱུང་ས་དངོས་གནས་ཀྱི་ང་ཚོ་གི་ཨིན་ཇི་གི་ལབ་ན Satisfaction འདི་མི་ལ་འདོད་པ་མི་ཚད་གཞན་པ་མེད་དེ་ངེད་ཀྱི་ཕན་ཐོགས་ནས་དཔེ་དགའ་ན་འདི་དངོས་གནས་སུ་སེམས་པ་ལ་བདེ་བ་སླེབས་འདུག་ང་དཔེ་དགའ་སོང་རོ་ད་ཨ་ནི་ངས་བསམས། ok ད་འདི་བྱེད་པ་འདྲ་བྱས་ན་མི་ལ་དཔེ་དགའ་སྣང་ཡོང་གི་འདུག་ཨ་ནི་མི་ཚང་ཨིན་ཇིའི་མི་ཚང་དེ་ལ་བོད་པ་ཡག་པོ་ཅིག་ངོ་སྤྲོད་བྱེད། སྤུ་གུ་ལྟ་ཡ line འདི་ལས་སླ་བོ་མ་རེད་མི་གཅིག་གིས་ད་སོ་སོ་སྲོག་འདྲ་བོ་ཅིག་མི་ངོ་མ་ཤེས་མཁན་གྱི་ལག་པ་བཞག་གི་ཡོད་རེད་བཞག་དུས་ག་ལ་ཨ་ནི། ཁོང་ཚོ་འགན་ཆེན་པོ་ཞིག་ཡོད་ཀྱི་རེད་ཨ་ནི་ང་ཚོ་བོད་པ་ལག་པ་བཞག་པ་འདྲ་བྱས་ན། ད་ཁོང་ཚོ་ཡིད་ཆེས་བྱེད་ནས་བློས་འགེལ་བྱེད་ནས་འགྲོ་ཐུབ་ཀྱི་ཡོད་རེད་ད་བོད་པ་ལ་ང་ང་རང་ཡིན་ན་བརྒྱ་ཆ་བརྒྱ་ཡིད་ཆེས་ཡོད་རེད་བ། ཨ་ནི་བོད་སྤུ་གུ་དེ་ཡག་པོ་བྱེད་ནས་འཚར་ལོངས་བྱེད་སྐྱིད་པོ་བྱེད་ནས་འཚར་ལོངས་བྱེད་ན་སྤུ་གུ་ཆུང་ཆུང། ག་ཚོད་སེམས་པ་སྐྱིད་པོ་ཡོད་ན་སྐུ་མདུན་གྱིས་གསུང་ཡ་ལ་ད་ཆེན་པོ་ཆགས་འདུག་འདི་གམ་གྱི་སེམས་པ་སྐྱིད་པོ་ཆགས་ཀྱི་རེད་གསུངས་དུས་ག་ལ། ང་ཚོ་བོད་པ་གཅིག་གི་བར་ལ་དེ་ཚོ་ཨ་མ་འདྲ་བོ་བྱམས་པོ་བྱེད་ཀྱི་ར་ཚང་མ་སུ་དང་སུ་ཡིན་ན། སོ་སོ་སྤུ་གུ་འདྲ་བོ་བྱམས་པོ་བྱེད་ཀྱི་སོ་སོ་དྲངས་ན་སྤུ་གུ་དེ་ལ་དོ་ལོག་ཡོད་ཀྱི་རེད་སོ་སོ་གྲོགས་པོ་གཏོགས་ན་སྤུ་གུ་དེ་ལ་ག་ལ་སྐྱེ་ཀྱི་འདུག་ག། འདི་ཡི་ཡིད་ཆེས་ཡོད་དོ་ད་ངེད་ཀྱི་འདི་ཨེ་ཇེན་སི་འདི་ཚོ་བ་འདྲ་ཅིག་ཡིན་ན། དཔེ་ཤ་གཅིག་ལེན། ཕྱི་རྒྱལ་ལ་དཔེ་ཤ་གཉིས་ཐོགས་པ་ཡོད་མ་རེད་དཔེ་ཤ་ཆུང་ཆུང་ཅིག་ལེན་ཨ་ནི་བོད་པ་སྐྱེ་དམན་འདི་ཚོ་ཡིས་ང་རང་འདྲ་བོ་མྱངས་མ་མྱངས་བ་བྱས། དཔེ་ཤ་སྤྲད་དགོས་བ། སྐད་སྒྱུར་ཟེར་དགོས་བ་འདི་མེད་པ་བྱས། ཨ་ང་ཚོ་ང་གི་བོད་སྐད་རྒྱག་གི་རེད་ཨ་ནི། ལྷོད་ལྷོད་བྱས་ནས་སྐད་ཆ་བཤད་ད་དུང་ཡང་ཕར་ལ reference དེ་འདྲ་དགོས་ཡོད་ན་སྤྲད་དེ་འདྲ་བྱས་ནས་ཁོང་ཚོ process དེ་ཡག་པོ་བྱས་ནས་འགྲོ་རོགས་བྱས་ན་ཨ་ནི། དེ་ནས་ཨ་ནི་སྦྱིན་བདག་རྩ་ནི་དཔེ་ཤ་རག་ནི་དཔེ་ཤ་འདི་བརྒྱ་ཆ་བཅུ་འདི་ངེད་ཀྱི་ཨོ་རི་ས་ཀྱི་རྒས་གསོ་ཁང་ལ་སྤྲད་ཀྱི་ཡོད་བ།
ཨ་ལོ་རྟག་པར་རེ་བཞིན་རྒས་གསོ་ཁང་ལ་བརྒྱ་ཆ་བཅུ་སྤྲད་ཀྱི་ཡོད་བརྒྱ་ཆ་བཅུ་འདི་ག་འདྲས་སེ་འགོ་བཙུགས་རེད་ལབ་ན། ཨ་ང་རང་རྩ་ཕྱིར་ལོག་འགྲོ་ནས་རྗེས་ལ་ཉི་མ་གཅིག་ངས་གོ་སོང་འདི་ང་ཚོ་གི་ཁྱིམ་མཚེས་སྤོ་ཅིག་དང་རྨོ་ཅིག་སྤུ་གུ་མེད་མཁན་ཅིག་ཡོད་རེད། ཨ་སྤོ་འདི་སྙིང་རྗེ་ད་འདི་ངོ་མ་ངོ་མ་རེད་སྤོ་འདི་གྲོངས་དུས་ག་ལ་ཨ་ནི་སྤོ་འདི་ཁོ་རང་ལ། སྒོར་མོ་ཁྲི་གཅིག་འདུག་ར Rupees ཁྲི་གཅིག་ཡོད་འདུག་སྒོར་མོ་ལྔ་སྟོང་འདི་ཁོ་རང་ལ་ཞབས་བརྟན་བྱེད་ཡས་ད་འདི་ང་ཚོ་མི་གྲོངས་ན་ཨ་ནི་བདུན་ཚིགས་གསུང་ཡས་ཅིག་རེད་བ་ཨ་ནི་སྒོར་མོ་ལྔ་སྟོང་འདི་ཨི་བི་ང་ཚོ་ངའི་ཨི་བི་ལྷ་མོ་ལབ་ཀྱི་སྤུན་ཀྱག་ད་མ་རེད་ད་མེ་མེ་རྒྱལ་པོ་ལབ་ཀྱི་རེད་ཁྱོ་ག་འདི་མིང་ལ་ཨ་ནི་ཨི་བི་ལྷ་མོ་ད་ང་ཚོ་བོད་པ་ཡོད་ར་མི་རྒན་པ་ལ་གུས་ཞབས་བྱས་ནི་ཨི་བི་མེ་ཨ་མ་ཨ་ཅག་ཨན་ཏི་ལབ་ཡས་ཅིག་རེད་བ་ཨ་ནི་ཨན་ཏི་ལབ་དུས་ག་ལ་ང་རང་ཡང་ཏིས་གཅིག་འདི་ཡོད་ག་ལ་བ་རེད། ནང་ཆོས་དང་ད་ང་ཚོ་ནང་ཆོས་ཀྱི་ད Practice ག་རེ་ཡིན་ན་ཚང་མ་ལ་དཔེ་སོ་སོ་དགའ་སྣང་བྱེད་རོགས། ད་ཨེ་འདྲ་བྱེད་དུས་ག་ལ་ཨ་ནི་དཔེ་རྩིས་དགོས་ངེས་དེ་དེ་ཕྱིར་དུ་དཔེ་སེམས་པ་སྐྱོ་སོང་རོ་ཨི་བི་ལྷ་མོ་ལ་སྒོར་མོ་ལྔ་སྟོང་ཁོ་རང་གྲོངས་དུས་ཁོ་རང་དེ་སང་ཡང་སྒོར་མོ་ལྔ་སྟོང་ལ་ད་ངེད་ཀྱི་བསམ་ད་གལ་སྲིད་ངེད་ཀྱི་དཔེ་ཤ་བརྒྱ་ཆ་བཅུ་དེ་རྒན་གོག་དེ་ཚོ་ལ་ཤར་རྒྱག་ཅིག་བཞག་པ་འདྲ་ཞིག་ཡིན་ན།

ཨཱ་ནི་དེ་བྱེད་དུས་ག་ལ་འདི་ང་རང་ད་ཕུ་གུ་ད་ལྟ་སོ་སོར་ཕུ་གུ་ཡོད་པ་བྱས་མི་གི་ཕུ་གུ་བལྟས་ནི། དཔེ་འདི་ངེད་ཀྱི་དཔེ་གལ་ཆེན་པོ་མཐོང་གི་འདུག་ཆུང་ཆུང་སྐབས་དུས་ནི་ཕ་མ་གི་ཕུ་གུ་གི་སྐད་ཆ་ཡག་པོ་བྱེད་ནི་ངས་ཁོ་རང་ལ་གོ་སྐབས་སྟེར་ཡ་ཁོར་ཡུག་ཡག་པོ་བསྐྲུན་ཡ་ཁྱོ་ག་སྐྱེ་དམན་གཉིས་འཆམ་པོ། ཕ་ཨ་མ་གཉིས་འཆམ་པོ་བྱེད་ཨཱ་ནི་ག་ལ་རེད་ཨིན་ཇི་གི same page ལ་ཡོད་དོ། same page ལ་ཡོད་པས་དེ་ཆེན་པོར་བྱ། ཁོ་རང་གཉིས་ཡང་སྐད་ཆ་འདི་འདྲས་དང། ལྟ་བ་མ་མཐུན་བ་འདྲ་ཅིག་ཡོང་བ་འདྲ་ཅིག་ཡིན་ན་ཨ་ནི་ཁོ་ཚོའི་སྐད་ཆ་སོ་སོ་དབྱིན་ཇི་ཚོ་སྒོ་བརྒྱབ་ནས་སྐད་ཆ་བཤད། ང་ཚོ་བོད་པ་ཡིན་ན་ད་ཡག་པོ་བོད་པ་ལ་བརྒྱ་ཆ་དགུ་བཅུ་གོ་དགུ་ཡག་པོ་རེད་ནི་བརྒྱ་ཆ་གཅིག་གཉིས་ག་རེ་འདུག་འདྲ་ལབ་ན། ཁྱོ་ག་སྐྱེ་དམན་རྩོད་རྒྱག་ཚང་མ་ཁྱོ་ག་ཕུ་གུ་མདུན་ལ་རྩོད་རྒྱག་གི་རེད་རོ། འདི་ཡག་པོ་བྱས་མི་འདུག་ཁོར་ཡུག་འདི་དཔེ་ཁོ་ཚོ་ལ་ད། ཨིན་ཡིག་ལ་ནི Perfect World Perfect Family ཞེས་བཏོན་འོང་གི་འདུག་ར། ཁྱོ་ག་སྐྱེ་དམན་ཡིན། དཔེར་ན་ད་ནི་ཕུ་གུ་གི་དགེ་རྒན་དང་པོ་ཕ་མ་ཡིན་ལབ་ཀྱི་ཡོད་རེད་བ། ང་རང་འདྲ་བོ་ཡིན་ན་སོ་སོ་གོ་སྐབས་ཡག་པོ་རག་ནས་ཕ་མ་གཉིས་དཔེ་ཡག་པོ་རག་ཡི་དུས་ག་ལ། ད་སོ་སོ་ཡིན་ན་ད་དེ་འདྲས་ཀྱི་འཆར་གཞི་བསྐྲུན་ཡ་དང་བསམ་བློ་འཁོར་རས་ཀྱི་དེ་འདྲས་ཁོང་ཚོ་གི་གསོས་སྐྱོང་བྱུང་ཡོད་ར་ཡིན་ན་ཡང་ང་རང་ཕ་མ་ཆགས་དུས་ག་ལ་ཡང་སོ་སོ་ཕ་མ་གི་ཡག་པོ་གསོས་རེད་ནས་ཡང། སོ་སོ་སྤུ་གུ་གསོ་སྐྱོང་བྱེད་དུས་ཚར་ལོངས་སྤུ་གུ་གསོ་དུས་ག་ལ་འདི་ང་འདི་གམ་ཧ་གོ་གི་ཡོད་མ་རེད་བ། ཡིན་ནས་ད་དབྱིན་ཇིའི་ཕ་མ་མཉམ་དུ་ལས་ཀ་མང་པོ་བྱེད་དུས་ག་ལ་བོད་པ་གི་ཡག་ག་འདི་གཅིག་ལྟ་དབྱིན་ཇི་གི་ཡག་ག་གཅིག་ལྟ་འདུག་དབྱིན་ཇི་ནི་མང་པོ་སྡུག་ག་ཡང་འདུག། འཆི་མེད་ལགས་ད་ང་ཚོ་ལེ་ཚན་མཇུག་སྒྲིལ་ཡག་གི་དུས་ཚོད་ལ་སླེབས་ཚར་བ་ཨ་དྲི་བ་ཐ་མ་དེ་འདི་ཡིན་ད་ད་ཕྱི་རྒྱལ་ལ་ཕེབས་ཨ་འདིར་ནས་དཀའ་ངལ་ཆ་ཚང་གོ་སྐབས་ལ་བསྒྱུར། Tibetan Nannies Agency། འགོ་བཙུགས་པ་མ་ཚད་ད་ད་ལྟ་མི་ཚེའི་དྲ་རྒྱ་དེ། ཕོ་མོ་ཐུག་འཕྲད་ཀྱི་དྲ་རྒྱ་དེ་འགོ་བཙུགས་ཡོད་རེད། དེ་བྱེད་དུས་ད་བོད་པ་གསར་བ། མི་ཚེ་གསར་བ་འགོ་འཛུགས་མཁན་དེ་འདྲས་དང། དམིགས་བསལ་བོད་པའི་བུད་མེད་ཀྱི། ཆེད་ལས་དང་ཚོང་ལས་ལ་དེ་འདྲས་ལ་དོ་སྣང་བྱེད་མཁན་ལ། ལམ་སྟོན་འདྲ་པོ་དམིགས་བསལ་ཡོད་ན། གུས། དཀའ་ངལ་འདི་གོ་སྐབས་ལ་ག་འདྲས་སེ་བསྒྱུར་དགོས་ཡས་ཀྱི་ཐོག་ལ་ཅིག་གསུང་རོགས་གནང་དང། ང་ཚོ་ཕྱི་རྒྱལ་ལ་སླེབས་དུས་ག་ལ་ཨ་ནི་གཞི་ནས་ད་ང་ཚོ་ཨོ་ད་འདི་ས་ཆ་ཁོ་རང་གོ་སྐབས་ཀྱི་ས་ཆ་ཡིན་དུས་ག་ལ་ང་ཚོ་རང་ཤི་མེ་བ་སོ་སོ་གི་ཚོར་བ་ཅིག་སླེབས་འདུག་ཨ་ནི་འདི་ལུང་པ་སླེབས་ནས་ཧ་གོ་སོང་སོ་སོ་མི་ཚང་མ་ལ་སོ་སོ talent རེ་རེ་ཡོད་རེད་ཨ་ནི་སོ་སོ་གི་ལས་ཀ་དགའ་ས་རེ་རེ་ཡོད་རེད་ལ་འདི་འདྲས་གོ་གོ་མ་ཚད་སོ་སོ་སེམས་པ་ད་ཚང་མ་ལ་ཚོར་བ་འདི་འདྲའི་སླེབས་ཀྱི་འདུག་རོ། འདི་རྒྱ་གར་ལ་ང་སླེབས་མ་མྱོང་འདི་འདྲའི་ཚོར་བ་ཅིག། འདིར་སླེབས་དུས་ག་ལ་ད་སོ་སོ་ཚོར་བ་ལ་ག་རེ་སླེབས་པ་འདྲ་བྱས་ན། ཚོར་བ་ད་ང་འདི་དཔེ་བྱེད་འདོད་ཡོད་བསམ་ན། འདི་ད་ག་ནས་བྱེད་དགོས་རེད། བྱེད་མ་ཐུབ་ཡག་འཛམ་གླིང་ན་ཡོད་མ་རེད་ད་འདི་ངས་འདི་ལུང་པ་སླེབས་ནས་ཧ་གོ། ཡིན་ནས་དམིགས་ཡུལ་གཅིག་དགོས་རེད།

བོད་པའི་སྤྱི་ཚོགས་ཀྱི་དགོས་མཁོ་གཟིགས་ནས Tibetan Nannies Agency དེ་ཉིས་སྟོང་བཅུ་གསུམ་ལོ་ལ་འགོ་བཙུགས་པ་དང། བུད་མེད་མང་པོ་ལ་ལས་ཀའི་གོ་སྐབས་སྤྲད་གནང་བཞག་དེ་མ་ཟད་བས་ད་ལྟ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་མི་ཚེ་ཕོ་མོ་ཐུག་འཕྲད་ཀྱི་དྲ་རྒྱ་ཅིག་འགོ་བཙུགས་གནང་བས་ང་ཚོའི་ལས་རིམ་ནང་ལ་དེའི་བརྒྱུད་རིམ་དེ་གསུངས་སོང། འཆི་མེད་ལགས་ང་ཚོའི་ལེ་ཚན་ནང་མཉམ་ཞུགས་གནང་བ་ཐུགས་རྗེ་ཆེ། ཐུགས་རྗེ་གནང། གོ་སྐབས་སྟེར་བ་དང་ཐུགས་རྗེ་ཆེ་ཞུ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཉེ་ཆར་གསར་དུ་བདམས་ཐོན་བྱུང་བའི་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ Mike Johnson མཆོག་ལ་འཚམས་འཕྲིན་བསྩལ་གནང་ཡོད་པ་དེའི་ནང་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀའི་ངོས་ནས་འདས་པའི་ལོ་ངོ་བཅུ་ཕྲག་འགའ་ཤས་རིང་ནས་བཟུང་བོད་མིའི་འཐབ་རྩོད་ལ་གདུང་སེམས་མཉམ་སྐྱེད་དང་འགྱུར་བ་མེད་པའི་རྒྱབ་སྐྱོར་གནང་ཡོད་པར་ང་ཚོས་ནམ་ཡང་བརྗེད་ཐབས་མེད་ལ་བཀའ་དྲིན་བསམ་ཤེས་ཞུ་གི་ཡོད་སྐུ་ཉིད་ཀྱི་དབུ་ཁྲིད་འོག་ནས་ང་ཚོའི་འཐབ་རྩོད་ལ་མུ་མཐུད་ནས་རྒྱབ་སྐྱོར་སྔར་ལས་ལྷག་པའི་ཡོང་བར་རེ་བ་ཞུ་གི་ཡོད། ཆབས་ཅིག་ད་རེས་གྲོས་ཚོགས་འོག་མའི་ཚོགས་གཙོར་བདམས་ཐོན་བྱུང་བར་བོད་ཕྱི་ནང་གཉིས་ཀྱི་བོད་མིའི་ཚབ་ཞུས་ཏེ་འཚམས་འདྲི་ཞུ་རྒྱུ་ཡིན་ཞེས་གསུངས་ཡོད་འདུག། བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་དང་སུད་སི་སྐུ་ཚབ་དོན་གཅོད་ལས་ཁུངས་ནས་གོ་སྒྲིག་གནང་བའི། ཇི་ནི་ཝའི་བོད་དོན་གླེང་སྟེགས་ཐེངས་ལྔ་པ་དེ་བཞིན་ཕྱི་ཟླ་བཅུ་པའི་ཚེས་ཉེར་བདུན་ཉིན་མཇུག་སྒྲིལ་གནང་བཞག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་སོང་བ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་གཡུ་སྒྲོན་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན། རིག་འཛིན་ཆོས་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།